གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དྲུག་པ་སྣྲོན་ཟླ་བའི་ཚེས་པ་བཅུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་བརྒྱད། རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུས་ཡོད། ལས་རིམ་དེ་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བོད་དཀར་མཛེས་ཁུལ་དུ་གསར་རྒྱག་བྱས་པའི་ལིའང་གི་ཁའོའམ་ཆུ་གཉིས་འབྲེལ་གཏུག་ས་ཁུལ་ལ་ཆུ་ཤུགས་གློག་འདོན་ལས་ཁང་དེ་རེས་གཟའ་ཉི་མའི་ཉིན་ལས་དོན་དངོས་སུ་འགོ་འཛུགས་བྱས་པ་དང་འབྲེལ་ནས་དེ་ཡི་ཁོར་ཡུག་ཐོག་གནོད་སྐྱོན་གཏོང་སྲིད་པའི་སེམས་འཚབ་བསླངས་ཡོད་པ་སོགས་ཐེངས་འདིའི་རྒྱལ་སྤྱིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། རྒྱ་གར་གྱི་བཟོ་ཚོང་མཉམ་འབྲེལ་ཚོགས་པའི་ཡན་ལག་བུད་མེད་ཀྱི་རུ་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་སྐབས་ཨ་མའི་བྱམས་བརྩེ་ནི་བདེ་སྐྱིད་ཀྱི་འབྱུང་ཁུངས་ཡིན་པ་བཀའ་སྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་ལ་དྭགས་ཀྱི་རྒྱལ་ས་གླེ་ལ་ཞབས་སོར་འཁོད་གཏན་འཁེལ་ཡོད་སྟབས་ཡུལ་མི་རྣམས་དགའ་ཚོར་ཆེན་པོ་གནང་བཞིན་ཡོད་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་དེང་སྐབས་བོད་ནང་གི་བོད་མིའི་སྤྱི་ཚོགས་ཁྲོད་སྐད་ཡིག་གི་ཉེན་ཁ་ཕྱོགས་གཉིས་ནས་ཡོད་པས། བློ་འཚབ་བྱེད་དགོས་ཆགས་ཡོད་པས་ན་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཀྱི་ཐབས་ལམ་སྐོར་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱ་གར་གྱི་བཟོ་ཚོང་མཉམ་འབྲེལ་ཚོགས་པའི་ཡན་ལག་གི་བུད་མེད་ཀྱི་རུ་ཁག་ཅིག་ལ་ཨ་མའི་བྱམས་བརྩེ་ནི་བདེ་སྐྱིད་ཀྱི་འབྱུང་ཁུངས་ཡིན་སྐོར་བཀའ་སློབ་སྩལ་གནང་མཛད་འདུག། དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷརྨ་ས་ལ་ནས་ལོ་བྷི་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་དྲུག་པ་གི་ཚེས་པ་ཉེར་བརྒྱད་ཉིན། རྒྱ་གར་བཟོ་ཚོང་མཉམ་འབྲེལ་ལྷན་ཚོགས་ཀྱི་ཀ་ལི་ཀ་ཏའི་ཡན་ལག་གི་བུད་མེད་བཟོ་ཚོང་བ་གི་རུ་ཁག་ཟིག་ནས་ཡིན་པ། བུད་མེད་རྐྱང་བ་བཞི་བཅུ་ཞེ་ལྔ་ལ་མཇལ་ཁ་བཀའ་སློབ་ཕེབས་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་ང་ཚོར་སྐྱེས་མ་ཐག་ནས་ཨ་མའི་བརྩེ་སེམས་ཡོད་ཚད་ཀྱི་བྱམས་སྐྱོང་ཐོབ་པ་དེ། མི་ཚེའི་བདེ་སྐྱིད་ཀྱི་འབྱུང་ཁུངས་ཡིན་པར་བཀའ་སྩལ་དོན།

ནང་སེམས་ལ་ཞི་བདེ་འདྲེན་བྱེད་གཙོ་བོ་དེ་ཡིན་པ་མ་ཟད། དེས་ལུས་ཀྱི་འཕྲོད་བསྟེན་ལའང་ཕན་ཐོགས་འབྱུང་བ་སོགས་ཀྱི་སྐོར་བཀའ་སློབ་སྩལ་འདུག་ཅིང། ཡང་གོང་ས་མཆོག་གིས་འགྲོ་བ་མི་ལ་ཆུང་དུས་ནས་ཨ་མས་བསླབས་པ་གི་བྱམས་བརྩེ་དེ། ཉི་མ་རེ་རེ་བཞིན་ཉམས་ལེན་བྱས་ན་འཛམ་གླིང་ཞི་བདེ་མིང་དོན་མཚུངས་པ་ཟིག་ཡོང་ཐུབ་པ་བཀའ་སྩལ་རྒྱུར། I feel we can create genuine peaceful world ང་ཚོ་ལ་ཨ་མས་བསླབས་པའི་བྱམས་བརྩེ་དེ་ཉི་མ་རེ་རེ་བཞིན་ཉམས་ལེན་དང་ཆབས་ཅིག་ཏུ། འགྲོ་བ་མིའི་ཀླད་པ་བེད་སྤྱོད་ཀྱིས་སེམས་ཅན་སྤྱི་དང་ཁྱད་པར་འགྲོ་བ་མི་ལ་ཕན་བདེ་སྒྲུབ་ཐུབ་པ་ཡིན་ན། ང་ཚོ་འགྲོ་བ་མི་མཆེད་གྲོགས་ཕོ་མོའི་ཚུལ་དུ་གོ་ལ་འདིར་གནས་དགོས་པས། ང་ཚོས་མིང་དོན་མཚུངས་པའི་ཞི་བདེའི་རང་བཞིན་གྱི་འཛམ་གླིང་ཟིག་བསྐྲུན་ཐུབ་པར་ཚོར་གི་ཡོད་ཅེས་བཀའ་སྩལ་སོང། རྒྱ་གར་བཟོ་ཚོང་ལྷན་ཚོགས་ཀྱི་ཀ་ལི་ཀ་ཏའི་ཡན་ལག་གི་བུད་མེད་སྡེ་ཚན་གྱི་ཚོགས་གཙོ་རཱ་ཏི་ཁ་སྒྲོལ་མེ་ཡ་ལགས་ནས། མོ་རང་འདི་ལོར་སྤྱི་ཟླ་བཞི་བ་གི་ནང་གོང་ས་མཆོག་ལ་མཇལ་ཏེ་སེམས་ནང་འགྱུར་བ་མི་འདྲ་བ་ཟིག་སོང་བར་བརྟེན། སོ་སོའི་ཚོགས་པ་ཆེད་དུ་མཇལ་ཁ་ལ་ཁྲིད་ཡོང་བ་ཟིག་དང། དེང་སང་གི་འཛམ་གླིང་འདིར་སྔོན་དང་མི་འདྲ་བར། བུད་མེད་ཀྱིས་ཆ་ཤས་ཆེན་པོ་ལེན་བཞིན་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། I think women does play a very big role in today society. དེང་སང་བུད་མེད་ཚོར་སྔ་མོ་དང་མི་འདྲ་བར་སོ་སོའི་ཆེད་ལས་ཀྱི་ཐོག་ལ་གདེང་ཚོད་ཡོད་པ་གི་སྒོ་ནས་སྤྱོད་བཞིན་པར་བརྟེན། བུད་མེད་ཀྱིས་ཆ་ཤས་ལེན་པར་འགྱུར་བ་ཆེན་པོ་ཕྱིན་ཏེ་སྐྱེས་བ་དང་འདྲ་མཚུངས་ཆགས་ཡོད་པས། བུད་མེད་ཀྱིས་ལས་ཀའི་ནང་ཆ་ཤས་ལེན་པ་འདི། དེང་སང་གི་འཛམ་གླིང་ལ་ཧ་ཅང་གལ་ཆེན་ཆགས་ཡོད་ཅེས་འགྲེལ་བརྗོད་གནང་སོང། ཡང་མཇལ་ཁ་ཞུ་མཁན་གྱི་ཁོངས་མི་ཅི་ནི་ཀ་བྷི་བ་ནི་བྷ་ལ་ལགས་ནས་གོང་ས་མཆོག་གིས་བྱམས་བརྩེ་ནི་བདེ་སྐྱིད་ཀྱི་རྩ་བ་ཡིན་པར་བཀའ་ཕེབས་པ་དེ་ནམ་ཡང་བརྗེད་མི་སྲིད་པ་གི་སྐོར་འགྲེལ་བརྗོད་གནང་གི་འདུག། He said Compassion is the secret for happiness.
ང་རང་གོང་ས་མཆོག་ལ་མཇལ་ཏེ་ཧ་ཅང་དགའ་སྤྲོ་དང་དད་གུས་ཆེན་པོ་འཕེལ་བ་མ་ཟད། ཁོང་གིས་ང་ཚོ་ལ་བྱམས་བརྩེ་ནི་བདེ་སྐྱིད་ཡོང་ཐབས་ཀྱི་གསང་གནད་དང། ཚེ་རིང་ནད་མེད་ཡོང་བར་ལུས་ཀྱི་ཕྲ་ཕུང་གསོ་བ་གི་རྩ་བ་ལྟ་བུ་ཆགས་ཡོད་ཅེས་བཀའ་སྩལ་བ་ནམ་ཡང་བརྗེད་མི་སྲིད་པ་གི་སྐོར་འགྲེལ་བརྗོད་གནང་སོང།

ཁོང་གིས་གོང་ས་མཆོག་གིས་བྱམས་བརྩེ་ཡོང་ཐབས་སུ་བུད་མེད་ལ་ཆ་ཤས་ཆེན་པོ་ལེན་རྒྱུ་ཡོད་པར་བཀའ་གནང་བ་ལྟར། ང་ཚོས་སོ་སོའི་ཕྲུ་གུ་སྐྱེས་མ་ཐག་ནས་འབྱུང་འགྱུར་གྱི་མི་རབས་བྱམས་བརྩེ་ལྡན་པ་ཟིག་ཡོང་བ་གི་ཁག་ཐེག་གིས། མི་ཚོས་ཕན་ཚུན་ལ་དོ་ཁུར་དང་སེམས་བཟང་གི་ལམ་ནས་འབྲེལ་འདྲིས་བྱས་ཚེ། ཕལ་ཆེར་ང་ཚོས་དམག་འཁྲུག་སོགས་བྱ་བ་ཐབས་སྡུག་གི་རིགས་མཚམས་འཇོག་ཐུབ་པར་སྙམ་ཞེས་འགྲེལ་བརྗོད་གནང་སོང། རྒྱ་གར་གྱི་བཟོ་ཚོང་མཉམ་འབྲེལ་ཚོགས་པ་གི་བུད་མེད་ཀྱི་ཡན་ལག་ཚོགས་པ་དེར། ས་གནས་ཡན་ལག་ཚོགས་པ་བཅོ་བརྒྱད་ཡོད་པ་དེ་རྒྱ་གར་རྒྱལ་ཡོངས་སུ་ཁྱབ་ཡོད་པ་མ་ཟད། ཚོ་ཁག་དེས་བུད་མེད་དང་ཚོང་ལས་པ་དང་ཆེད་ལས་པ་བརྒྱ་སྟོང་ལྷག་གི་ཚབ་མཚོན་གནང་ཐུབ་ཀྱི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། ཉིན་ཞིག་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་བོད་དཀར་མཛེས་ཁུལ་ལ་གསར་རྒྱག་བྱས་པའི་ལི་ཨང་གི་ཁའོ་ཆུ་ཤུགས་གློག་འདོན་ལས་ཁང་དེ་རེས་གཟའ་ཉི་མའི་ཉིན་ལས་དོན་དངོས་སུ་འགོ་འཛུགས་བྱས་པ་དང་འབྲེལ་ནས་དེ་ཡིས་ཁོར་ཡུག་ལ་གནོད་སྐྱོན་གཏོང་སྲིད་པའི་སེམས་འཚབ་བསླངས་འདུག་དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྟེན་གཞི་གནང་བའི Tibet Rights Collective ཞེས་པས་ཕྱི་ཚེས་ཉི་ཤུ་དྲུག་ཉིན་གནས་ཚུལ་སྤེལ་དོན་ལྟར་ན། བོད་ཀྱི་དཀར་མཛེས་ས་ཁུལ་ནང་གསར་རྒྱག་བྱས་པའི་ལི་ཨང་གི་ཁའོ་ཞེས་པའི་ཆུ་ཤུགས་གློག་འདོན་ཁང་དེ་ནི་འཛམ་གླིང་ནང་ནས་ཆེ་ཤོས་དང་ས་ཆ་མཐོ་ཤོས་ལ་ཡོད་པའི་ཆུ་ཤུགས་གློག་འདོན་ལས་ཁང་ཞིག་ཡིན་ལུགས་བསྔགས་བརྗོད་བྱེད་མིན་ལ་མ་ལྟོས་པར་དེ་ཡིས་ཁོར་ཡུག་ལ་གནོད་སྐྱོན་གཏོང་སྲིད་པའི་སེམས་འཚབ་བསླངས་འདུག་ལི་ཨང་གི་ཁའོ་ཆུ་ཤུགས་གློག་འདོན་གྱི་ལས་ཁང་དེ་ནི་ཡར་ཀླུང་གཙང་པོའི་ཡུལ་གཞུང་ནང་ཆགས་ཡོད་པ་དང་དེ་ནི་བོད་ནང་གི་ནུས་ཤུགས་ཀྱི་བསྟི་གནས་གཙང་ཤོས་ཤིག་ཡིན་པར་སྐད་གྲགས་ཡོད་ལུགས། ངོ་སྤྲོད་བྱས་ན་ཡང། ནུས་ཤུགས་ལས་ཁང་ཧ་ཅང་ཆེན་པོ་དེས་བོད་ཀྱི་འཇིག་སླ་བའི་ཁོར་ཡུག་ལ་གནོད་སྐྱོན་གཏོང་སྲིད་པའི་སེམས་འཚབ་བསླངས་ཡོད་པ་མ་ཟད་རློན་གཤེར་ལ་གནས་པའི་སྐྱེ་དངོས་ཐེ་བའི་ས་གནས་ཀྱི་རྩི་ཤིང་ནགས་ཚལ་དང་སྲོག་ཆགས་ཁག་ལ་ཡང་གནོད་སྐྱོན་གཏོང་སྲིད་པའི་སེམས་འཚབ་བསླངས་འདུག་ལ་ད་དུང་ཕུགས་རྒྱང་རིང་པོར་ཆུ་ཤུགས་གློག་འདོན་འདིའི་ཆུའི་འབྱུང་ཁུངས་ཐོག་ཤུགས་རྐྱེན་ཇི་ཐེབས་ངེས་བརྟན་མེད་པར་གྱུར་ཡོད་ཅིང་ལས་གཞི་འདི་རིགས་ཀྱིས་ཆུ་ཤུགས་གློག་འདོན་དང་གློག་ཁང་དེ་གྲང་མོ་ཉར་ཚགས་གཉིས་ཀའི་ཆེད་དུ་ཆུ་རྒྱུན་དུ་འདུག་རྒྱུར་ཤུགས་ཆེར་བརྟེན་དགོས་ཀྱི་ཡོད་པ་དང་གཙང་པོ་ཁ་ཕར་བསྒྱུར་བྱས་པའི་རྐྱེན་གྱིས་ཡར་ཀླུང་གཙང་པོའི་ཐོག་ཞིང་ལས་སོགས་ལ་བརྟེན་དགོས་པའི་ཆུ་གཤམ་གྱི་མི་མང་རྣམས་ལ་ཡང་ཤུགས་རྐྱེན་ངན་པ་ཐེབས་སུ་ཡོད་པའི་བློ་འཚབ་བཟོ་བཞིན་ཡོད་འདུག་ལ། ཞིང་ལས་སོགས་ལ་བརྟེན་དགོས་པའི་ཆུ་གཤམ་གྱི་མི་མང་རྣམས་ལ་ཡང་ཤུགས་རྐྱེན་ངན་པ་ཐེབས་སུ་ཡོད་པའི་བློ་འཚབ་བཟོ་བཞིན་ཡོད་པ་རེད། རྒྱ་ནག་གཞུང་གི་བཙན་འོག་ལ་ཡོད་པའི་བོད་ནང་གོང་ཞུས་འཛུགས་སྐྲུན་གྱི་ལས་གཞི་སྤེལ་བ་དེ་དག་ནི་རྒྱ་ནག་དམར་ཤོག་ཚོགས་པས་བོད་ཀྱི་ཁོར་ཡུག་བཤུ་གཞོག་བཏང་བ་དང་བཀོལ་སྤྱོད་ངན་པ་བྱེད་བཞིན་པར་བརྟེན་ནས་དེ་དག་ལ་དོགས་ཟོན་ཆེན་པོའི་སྒོ་ནས་ལྟ་དགོས་པ་ཞིག་ཡིན་པ་དང་བོད་ནི་འཛམ་གླིང་གི་སྣེ་གསུམ་པར་བརྩི་གི་ཡོད་སྟབས་འཛམ་གླིང་ནང་གི་འཁྱག་རོམ་གྱི་བང་མཛོད་ཆེ་ཤོས་ཨང་གསུམ་པར་ངོས་འཛིན་བྱེད་ཀྱི་ཡོད་པ་དང། འཁྱགས་རོམ་དེ་དག་གིས་འཛམ་གླིང་ནང་གི་གཙང་པོ་ཆེ་ཁག་མང་པོའི་ཆུའི་འབྱུང་ཁུངས་ཡིན་པ་དང་ལྷོ་ཨེ་ཤི་ཡ་དང་ལྷོ་ཤར་ཨེ་ཤི་ཡའི་མི་མང་ཐེར་འབུམ་གཅིག་དང་ཕྱེད་ཀ་ལྷག་གིས་ཉིན་ལྟར་གཙང་པོ་དེ་དག་ལ་བརྟེན་དགོས་ཀྱི་ཡོད་པ་རེད། བོད་དེ་བཞིན་འཛམ་གླིང་གཞན་པར་བརྩིས་པ་ཡིན་ལྡབ་གསུམ་གྱིས་ཚ་དྲོད་ཆེ་རུ་འགྲོ་བཞིན་པའི་རྐྱེན་གྱིས། ལོ་ལྟར་འཁྱགས་རོམ་བཞུར་ནས་འཁྱགས་རོམ་ལྗིད་ཚད་ཀྲོན་ཐེར་འབུམ་བརྒྱད་ལྷག་མེད་པར་འགྱུར་བཞིན་ཡོད་པ་ཁོར་ཡུག་ཐོག་ཞིབ་འཇུག་གནང་མཁན་ཚོས་གསུངས་ཡོད་པ་སོགས་ཀྱི་གནས་ཚུལ་སྤེལ་འདུག། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ལ་ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་ཞབས་སོར་འཁོད་གཏན་འཁེལ་བར་ཡུལ་མི་ཚོ་དགའ་ཚོར་ཆེན་པོ་གནང་བཞིན་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་ཕྱི་ཟླ་བདུན་པའི་ཚེས་བཅུ་ཉིན་ཞབས་སོར་འཁོད་གཏན་འཁེལ་འདུག་སྤྱིར་བཏང་གི་ལ་དྭགས་ཡུལ་མི་ཆོས་ལུགས་དབྱེ་བ་མེད་པ་ཚང་མས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག

རྒྱལ་བ་རིན་པོ་ཆེ་ཕེབས་ད་དཔེ་སེམས་ཆགས་པོ་འདུག་དེ་ང་ཚོ་སོ་སོའི་ལུང་པ་རང་ལ་ཅིག་སླེབས་པ་འདྲ་པོ་རེད་འདུག་གམ། འདི་ཡི་ཆེད་ལ་དྭགས་ཨ་རི་ཡན་རི་ལྗོངས་ནས་ཡིན་པ་ཟླ་བ་ཚེ་རིང་ལགས་ཀྱིས། ད་ང་རང་ཚོ་ལ་དྭགས་མི་དེ་ཚོ་དཔེ་བསོད་བདེ་དང་བསོད་ནམས་ཆེན་པོ་རེད་ག་རེ་ཟེར་ན་སྐུ་མདུན་དགུང་ལོ་འདི་འདྲ་ཆེན་པོ་ཡིན་ན་ལ་དྭགས་ལ་བརྩེ་བ་བཅག་ཅེས་མི་དེ་ཚོ་ལ་བྱིན་རླབས་རག་ཡ་དང་ལོ་རྟག་པར་ཕེབས་ཡ་འདི་ང་རང་ཚོ་ཆེད་དུ་ལ་དྭགས་མི་ཆེད་དུ་དཔེ་མི་སྲིད་བསོད་ནམས་ཆེན་པོ་དང་ཚོར་བ་ཡག་པོ་རེད་ག་རེ་ཟེར་ན་སྐུ་མདུན་འདི་ལ་དྭགས་ཀྱི high altitude དང་འདི་ཚང་མ་ལ་མ་གཟིགས་པ་བྱས་ནས་ང་རང་ཚོ་ལ་དྭགས་མི་མང་ལ་གཟིགས་ནས་ལ་དྭགས་མི་མང་ལ་བརྩེ་བ་ཡོད་པ་དང་སྐུ་མདུན་ག་དུས་ཡིན་ནའང་ལ་དྭགས་ལ་མཉེས་པོ་གནང་གི་ཡོད་རེད་ཨ་ནི་ལ་དྭགས་ལ་ལོ་རྟག་པར་ཕེབས་ཀྱི་ཡོད་རེད་ང་རང་འདི་བསམ་པ་ལ་ང་རང་ཚོ་ལ་དྭགས་མི་མང་འདི་ཚོ་དཔེ་བསོད་ནམས་ཆེན་པོ་རེད་བསམ་གྱི་འདུག།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་ས་གནས་སུ་ཞབས་སོར་འཁོད་རྗེས་ཀྱི་མཛད་འཆར་ཐོག་ལ། ཕྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ནས་འགོ་འཛུགས་ཀྱིས་རྒྱལ་སྲས་ལག་ལེན་སོ་བདུན་མ་དང། སྤྱན་རས་གཟིགས་ཀྱི་བཀའ་དབང་བཀའ་ཆོས་བཀའ་དྲིན་སྩལ་རྒྱུ་ཡི་མཛད་འཆར་ཡོད་པ་དགའ་ལྡན་ཕོ་བྲང་ནས་བཏོན་འདུག་ཅེས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་ལ་དྭགས་སླེ་རྒྱལ་ས་ཁྲོམ་གཞུང་ནས་སྙན་སྒྲོན་ཞུས་ཡོད། ཡང་སྦེལ་ཇམ་སྐུ་ཚབ་དོན་གཅོད་ཁང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གཉིས་ཟུང་འབྲེལ་སྒོ་ནས་བོད་ནང་གི་ཛ་དྲག་གནས་སྟངས་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ནང་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭ་ཁག་གི་གནད་དོན་སྐོར་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་ནང་ཞུ་གཏུག་གནང་བཞིན་ཡོད་པའི་གནས་ཚུལ་འདུག་དེ་ཡང་ཡུ་རོབ་མཐུན་ཚོགས་ཀྱི་བསྟི་གནས་སྦེལ་ཇམ་གྱི་རྒྱལ་ས Brussels ནང་ཡོད་པའི་སྦེལ་ཇམ་སྐུ་ཚབ་དོན་གཅོད་ཁང་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གཉིས་ཟུང་འབྲེལ་སྒོ་ནས་གོ་སྒྲིག་ཞུས་ཏེ་རྒྱ་ནག་གཞུང་གིས་བོད་ནང་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭའི་སྲིད་ཇུས་དང་སློབ་གྲྭ་དེ་དག་ནང་སློབ་ཁྲིད་བྱེད་ཐབས་སོགས་ཀྱི་ཐོག་དངོས་སུ་རྒྱུས་མངའ་ཡོད་པའི་འབུམ་རམས་པ་རྒྱལ་ལོ་ལགས་ཡུ་རོབ་ཀྱི་རྒྱལ་ཁབ་ཁག་ཅིག་ནང་བོད་ནང་གི་གཏན་འཇགས་སློབ་གྲྭ་ཁག་གི་ཉེན་ཚབས་དང་བོད་དོན་སྐོར་འདི་ཟླའི་ཚེས་ཉི་ཤུ་དྲུག་ནས་དབུ་འཛུགས་ཀྱིས་ཞུ་གཏུག་གནང་བཞིན་འདུག་འབུམ་རམས་པ་རྒྱལ་ལོ་ལགས་ཀྱིས་འདི་ཟླའི་ཚེས་ཉི་ཤུ་དྲུག་ཉིན་སྦེལ་ཇམ་ནས་ཞུ་གཏུག་གི་ལས་འགུལ་དབུ་འཛུགས་གནང་སྟེ

རྒྱ་མིའི་མགོ་ཁྲིད་ཚོར་ཉེས་ཆད་བཀལ་དགོས་པའི་འབོད་སྐུལ་ཡང་གནང་འདུག། སྦེལ་ཇམ་ནང་བོད་དོན་སྤྱི་དང་ལྷག་དོན་དུ་རྒྱ་ནག་གཞུང་གིས་བོད་ནང་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭའི་གནད་དོན་སྐོར་ཞུ་གཏུག་ཁག་ལེགས་གྲུབ་ཟིན་པའི་རྗེས་སུ་སང་ཉིན་ཕྱི་ཚེས་ཉི་ཤུ་དགུ་ཉིན་ནས་བཟུང་ཕྱི་ཟླ་བདུན་པའི་ཚེས་གསུམ་བར་ནེ་དར་ལེན་དང་དེ་ནས་ཕྱི་ཟླ་བདུན་པའི་ཚེས་བཞི་ནས་དྲུག་བར་ཨི་ཊ་ལི་བཅས་ཡུལ་གྲུ་གཉིས་ནང་ཞུ་གཏུག་མུ་མཐུད་ནས་གནང་འཆར་འདུག། འབུམ་རམས་པ་རྒྱལ་ལོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ཆེད་འཛུགས་བྱས་པའི་གཏན་འཇགས་སློབ་གྲྭ་ཁག་གི་ཉེན་ཚབ་དང་ཕུགས་རྒྱང་རིང་པོའི་དམིགས་ཡུལ་སོགས་ཀྱི་ཐོག་ཁེ་ན་ཌ་དང་ཨ་མི་རི་ཀའི་གྲོས་ཚོགས་སོགས་ཀྱི་གསན་ཞིབ་ལས་རིམ་ཁག་ནང་དང་སུད་སིའི་གྲོང་ཁྱེར་ཇི་ནི་ཝའི་ནང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་སོགས་ལ་ཡང་གསུང་བཤད་གནང་བ་དང་དེ་དག་སྐོར་ལན་འདེབས་གསལ་བཤད་ཀྱང་གནང་ཡོད་པ་རེད།

དེ་བཞིན་སློབ་ཕྲུག་ཚོར་རྒྱལ་གཅེས་ཆོས་གཅེས་ཀྱི་ཁྲིམས་གཞི་གསར་པ་འགེལ་རྒྱུའི་ཟིན་བྲིས་ཤིག་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་པ་ཚོས་བསྐྱར་ཞིབ་བྱ་རྒྱུའི་སླད་དུ་རེས་གཟའ་ཟླ་བའི་ཉིན་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་རྒྱུན་ལས་པའི་ཚོགས་འདུའི་ཐོག་སྤྲད་ཡོད་པ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་གནས་ཚུལ་སྤེལ་བ་དེ་ལུང་འདྲེན་བྱས་འདུག། ད་ལྟའི་ཆར་གོང་ཞུས་ཁྲིམས་གཞི་གསར་པ་འདིའི་ཟིན་བྲིས་ཡིག་ཆ་ཡོངས་རྫོགས་ཕྱི་བསྒྲགས་བྱས་མེད་ན་ཡང། འདིའི་ནང་དོན་ཁ་ཤས་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་གིས་འདོན་སྤེལ་བྱས་པའི་ནང་ཁྲིམས་གཞི་གསར་པ་དེ་དྲ་རྒྱའི་ཐོག་གནས་ཚུལ་མཁོ་སྤྲོད་བྱེད་མཁན་དང་དྲ་རྒྱའི་ལས་དོན་ཞབས་ཞུ་བ་སྡིངས་ཆ་གསར་པ་དང་བཟོ་རྩལ་རིག་གནས་གསར་པ་སོགས་ཀྱིས་དྲ་རྒྱ་བརྒྱུད་ནས་རྒྱལ་གཅེས་ཆོས་གཅེས་ཀྱི་ལས་འགུལ་ཧུར་བརྩོན་ཆེན་པོའི་སྒོ་ནས་སྤེལ་དགོས་སྐོར་བརྗོད་འདུག། ད་དུང་ཤིན་ཧྭ་གསར་ལས་ཁང་གིས་རྒྱལ་གཅེས་ཆོས་གཅེས་ལས་འགུལ་བྱ་རྒྱུའི་ཁྲིམས་གཞི་གསར་པ་དེ་ཡིས་རྒྱལ་ཞེན་གྱི་བློ་སྟོབས་གོང་མཐོར་གཏོང་རྒྱུ་དང། མི་དམངས་ཀྱི་མཐུན་སྒྲིལ་གྱི་ནུས་ཤུགས་ཆེ་རུ་གཏོང་རྒྱུ། སྟོབས་ཤུགས་ཆེ་བའི་རྒྱལ་ཁབ་འཛུགས་སྐྲུན་མདུན་སྐྱོད་དེ་བཞིན་རྒྱལ་ཁབ་སླར་གསོའི་དམིགས་ཡུལ་འགྲུབ་པར་གལ་གནད་ཆེ་བའི་ཤུགས་རྐྱེན་ཐེབས་རྒྱུ་ཡིན་ལུགས་ཀྱང་བཤད་འདུག། ཞི་ཅིན་ཕིང་གིས་རྒྱ་ནག་གི་སྲིད་འཛིན་གྱི་འགན་འཁུར་བ་ནས་བཟུང་རྒྱ་ནག་ཐོག་སྟངས་འཛིན་དོ་དམ་ཤུགས་ཆེ་རུ་བཏང་བ་མ་ཟད། དམར་པོའི་ལྟ་གྲུབ་ཁག་དར་སྤེལ་ཆེད་ལས་དོན་ཤུགས་ཆེ་སྤེལ་མུས་ཡིན་པ་དང་དྲ་རྒྱ་ཁག་གཙང་སེལ་བཟོ་རྒྱུའི་ལས་དོན་ཟེར་བ་སྤེལ་ནས་རྒྱ་ནག་གཞུང་གི་འདོད་ཚུལ་དང་འགལ་བའི་བསམ་ཚུལ་རིགས་འདོན་སྤེལ་མི་ཆོག་པའི་དམ་བསྒྲགས་བྱེད་མུས་ཡིན་པ་རེད་ལ་ད་ཆ་རྒྱ་རིགས་གཞོན་སྐྱེས་ཚོར་གཙོ་བོར་དམིགས་ནས་རྒྱལ་གཅེས་ཆོས་གཅེས་ཟེར་བའི་ལས་འགུལ་འདི་སྤེལ་རྒྱུའི་ཁྲིམས་གཞི་གསར་པའི་ཟིན་བྲིས་ཤིག་བཏོན་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང། དེང་སྐབས་བོད་ནང་གི་བོད་པའི་སྤྱི་ཚོགས་ཁྲོད་སྐད་ཡིག་གི་ཉེན་ཁ་ཕྱོགས་གཉིས་ནས་ཡོད་པས་བློ་འཚབ་བྱ་དགོས་ཆགས་ཡོད་པ་བོད་ཀྱི་གནད་དོན་ཐོག་ཐུགས་སྣང་གནང་མཁན་དང། སྐད་ཡིག་ཆེད་ལས་པས་ངོས་འཛིན་གནང་གི་ཡོད་པ་དང་འབྲེལ་བོད་ཀྱི་སྐད་ཡིག་སྲུང་སྐྱོབ་ཀྱི་ཐབས་ལམ་སྐོར་རྩོམ་སྒྲིག་འགན་འཛིན་རིགས་ལྡན་སྒྲོལ་མ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། མི་རིགས་ཤིག་གི་རིག་གཞུང་དང་དཔལ་ཡོན་སྲུང་སྐྱོབ་དང་བདག་གཅེས་བྱ་རྒྱུར་མི་རིགས་དེ་དག་གི་སྐད་ཡིག་གསོན་པོར་གནས་ཐབས་དང། ཉིན་རེའི་བྱ་གཞག་གི་ནང་སྐད་ཡིག་དེ་དག་བཀོལ་སྤྱོད་བྱ་རྒྱུ། ད་ག་ནང་བཞིན་མི་རིགས་དེ་དག་གནས་ཡུལ་ས་ཁུལ་གྱི་གཞི་རིམ་སློབ་གྲྭ་དང་ཤེས་ཡོན་བསྟི་གནས་ཁང་ཁག་གི་ནང་སློབ་ཁྲིད་དང། སྐད་ཡིག་དེའི་ཐོག་ནས་ཉམས་ཞིབ་གནང་རྒྱུ་དེས་སྐད་ཡིག་དེ་མི་ཉམས་རྒྱུན་འཛིན་ཐུབ་རྒྱུར་ཕན་ཐོགས་དགེ་མཚན་ཆེན་པོ་ཡོད་པ། སྐད་ཡིག་གི་ཐོག་ཆེད་ལས་པ་དང་ཉམས་ཞིབ་གནང་མཁན་ཚོས་ངོས་འཛིན་གནང་གི་ཡོད་པ་རེད། བོད་སྐད་བེད་སྤྱོད་གནང་མཁན་གྱི་མི་འབོར་ཤུགས་ཆེ་བ་བོད་ནང་ཡོད་པ་དང་བཙན་བྱོལ་རྒྱ་གར་དང་བལ་ཡུལ་འབྲུག་དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་གི་ནང་ཡུལ་གྱར་བོད་མི་ཚོས་བོད་ཀྱི་སྐད་ཡིག་མི་ཉམས་རྒྱུན་འཛིན་གནང་ཐབས་སུ་བོད་པའི་སློབ་གྲྭ་ཁག་གི་སློབ་དེབ་ཁག་བོད་ཡིག་ནང་འགྲེམས་སྤེལ་གནང་བ་དང་སྦྲགས་སློབ་ཁྲིད་ཀྱང་བོད་སྐད་ཀྱི་ཐོག་ནས་གནང་བཞིན་ཡོད་པ་རེད། དེ་བཞིན་ཕྱིས་སུ་ཕྱི་རྒྱལ་ཡུལ་ཁག་གི་ནང་གྱར་བའི་བོད་མི་ཚོས་རང་རང་སོ་སོའི་གནས་ཡུལ་ས་གནས་ཀྱི་བོད་མི་སྤྱི་མཐུན་ཚོགས་པ་སྒྲིག་འཛུགས་གནང་བ་དང་ཆབས་ཅིག། གལ་གནད་ཆེ་བའི་ལས་འགན་དེ་དག་བོད་ཕྲུག་ཚོར་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་ཆེད་གཟའ་མཇུག་བོད་ཡིག་འཛིན་གྲྭ་འཚོགས་གནང་གི་ཡོད་པ་རེད། རྒྱ་ནག་དམར་པོའི་སྲིད་གཞུང་གིས་དེང་སྐབས་བོད་རྒྱ་ཁྱབ་ཏུ་བོད་ཡིག་སློབ་ཁྲིད་དང་བོད་སྐད་བེད་སྤྱོད་སོགས་ཀྱི་ཐོག་དམ་དྲག་ཤུགས་ཆེ་བྱེད་བཞིན་ཡོད་པ་ལྟར། འདས་པའི་ལོ་ཤས་ནས་བཟུང་བོད་ནང་དབྱར་ཁ་དང་དགུན་ཁའི་སློབ་གྲྭའི་གུང་གསེང་གི་སྐབས་སུ་སློབ་ཕྲུག་ཚོར་བོད་སྐད་ཀྱི་ཟབ་སྦྱོང་དང་གསུང་ཆོས་སོགས་ཞུ་མ་ཆོག་པ་དང་དེའི་འགན་ཁྱིམ་བདག་ཕ་མ་ཚོས་འཁྱེར་དགོས་པའི་བཀའ་རྒྱ་རྒྱ་ནག་གཞུང་གིས་བཏང་ཡོད་པ་རེད། མཚོ་སྔོན་ཞིང་ཆེན་སློབ་གསོ་ཁང་གིས་སྔ་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སློབ་གྲྭ་ཆུང་འབྲིང་ཁག་གི་དབྱར་ཁའི་གུང་སེང་གི་སྐབས་ལས་དོན་ཡག་པོ་བསྒྲུབ་དགོས་པའི་བརྡ་ཐོ་བཏང་ཡོད་པའི་གནས་ཚུལ་རྒྱ་ནག་གི་གཞུང་འབྲེལ་གསར་ལམ་གྱི་ཐོག་གནས་ཚུལ་ཐོན་ཡོད་པ་དང། སྲིད་འཛིན་ཞི་ཅིན་ཕིན་གྱིས་བོད་ནང་ལག་བསྟར་བྱེད་བཞིན་པའི་སྐད་ཡིག་གཅིག་གྱུར་གྱི་སྲིད་བྱུས་དེ་བོད་པའི་སྐད་ཡིག་རྩ་མེད་དང་བོད་པའི་ངོ་བོ་རྩ་མེད་བཟོ་ཡས་ཀྱི་ཕུགས་རྒྱང་རིང་པོའི་ཐབས་ལམ་ཞིག་ཡིན་པའི་སྐོར་དེང་སྐབས་ཁེ་ན་ཌ་ནང་གནས་བཞུགས། ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཟུར་པ་རྒྱལ་ལོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག་སྤྱིར་བཏང་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་རྒྱལ་གཅེས་སློབ་གསོའི་ལས་འགུལ་དེ་བཞིན་བོད་ཀྱི་ས་ཁུལ་ཁག་གི་ནང་ལོ་བཞི་ནས་དྲུག་བར་གྱི་བུ་ཕྲུག་ཚོ་ཕ་མ་ནས་ལོགས་སུ་ཁ་བྲལ་ཏེ་རྒྱ་ནག་གིས་འཛིན་སྐྱོང་བྱེད་བཞིན་པའི་གཏན་འཇགས་སློབ་གྲྭ་ཁག་གི་ནང་གཏན་སྡོད་ཀྱིས་རྒྱ་སྐད་དང་རྒྱ་ཡིག་གཙོ་བོར་གྱུར་བའི་རྒྱ་ནག་གི་ལོ་རྒྱུས་དང་དམར་ཤོག་གི་ལྟ་བ་སློབ་ཁྲིད་བྱེད་བཞིན་ཡོད་པ་རེད། རྒྱ་ནག་རྒྱལ་ཡོངས་ཀྱི་སྔོན་འགྲོའི་སློབ་གྲྭའི་སློབ་གསོའི་སྲིད་ཇུས་ཟེར་བ་དེ་ཉིས་སྟོང་བཅུ་གསུམ་ལོར་གཏན་འབེབས་ལག་བསྟར་བྱས་ཡོད་ན་ཡང་བོད་ནང་ཉིས་སྟོང་བཅུ་དྲུག་ལོ་ནས་འགོ་འཛུགས་བྱས་ཡོད་པའི་སྐོར་དགེ་རྒན་ཆེན་མོ་ཟུར་པ་རྒྱལ་ལོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡ་ལ། ད་ཆ་ཀྲུང་དབྱང་དང་ཁུལ་ཡོངས་ཀྱི་རྒྱ་མི་གྱི་གྲོང་གསེབ་ཀྱི་སྔོན་འགྲོའི་སློབ་གསོ་ལ་ཕེབས་རག་འདི་གའི་སྲིད་ཇུས་རྒྱལ་ཡོངས་ཏེ་ཉིས་སྟོང་བཅུ་གསུམ་ལོའི་གཏན་འཁེལ་བྱས་རེད་མར་ཁྱབ་བརྡལ་བྱས་རེད། ཇི་ནི་རེད་ཡིན་ན་ཡང་ང་ཚོའི་བོད་ཀྱི་ས་ཁུལ་གོ་ད་མདོ་དབུས་ཁམས་གསུམ་གཅིག་པ་རེད་གཅིག་རྐྱང་རེད་འདི་གའི་སྲིད་ཇུས་ལག་བསྟར་བྱས་ནས་འགོ་བཙུགས་ཏེ་ཉིས་སྟོང་བཅུ་དྲུག་ལོའི་ཟླ་བ་དགུ་བའམ་ལོ་བསམ་བྱུང། དེའི་སྤྱིར་ཁོས་ཁོའི་ང་ཚོའི་བོད་ནང་ནས་དེ་འོས་འགན་སློབ་གསོ་ལབ་ཀྱི་ཡོད་བོད་ཁུལ་གྱི་དེ་སྔོན་འགྲོའི་སློབ་གསོ་དེ་འོས་འགན་སློབ་གསོ་གི་ཆ་ཤས་ཅིག་ཡིན། ཆ་ཤས་ཅིག་ཡིན་ཙང་ཕྲུ་གུ་ལོ་བཞི་དང་དྲུག་ལོན་ཡོད་པ་ཆ་ཚང་སྔོན་འགྲོའི་སློབ་གསོ་ནང་འགྲོ་དགོས་པ་རེད། ད་དེའི་ནང་གི་སྒྲིག་གཞི་དེ་ལོ་བཞི་ནས་དྲུག་གི་ཕྲུ་གུ་དེ་སློབ་གྲྭ་ནང་ཉེར་ཉི་མ་བདུན་གྱི་ནང་ནས་ཞག་མ་གཉིས་མ་བྱས་ན་བོད་སོ་སོའི་ནང་མི་ཐུག་ནས་སོ་སོའི་ནང་མི་འགྲོ་ཐུབ་ཀྱི་ཡོད་མ་རེད་དེ་འདྲ་དེ་འདྲ་ཞིག་རེད། དམིགས་ཡུལ་གསལ་བོ་རེད། རྒྱ་ནག་གི་རྒྱལ་ཁབ་དེ་ཁོའི་རྒྱལ་ཡིན་པ། མི་རིགས་གྲངས་ཉུང་དང་རྒྱ་ཡན་དབུས་གཙོས་ང་ཚོ་བོད་ཡིན་ན་འདྲ་སོག་པོ་ཡིན་ན་ཞིན་ཅང་དང་ཁོ་རང་སོ་སོའི་ལོ་རྒྱུས་ཡོད་རྒྱུ་གི་མི་རིགས་འགའ་ཤས་ཡོད་ར་ཁོ་རང་ཚོ་ནས་ལོགས་ཀ་གི་རིག་གནས་ཚོ་དང་སྐད་ཡིག་ཚོ་རྒྱལ་ཁབ་དེའི་ནང་ལོགས་ནས་མཐོང་འདོད་ཀི་མེད་པ་དེ་གསལ་བོ་རེད་ཤག་དེ་ཡིན་ཙང་ཁོ་རང་ཚོ་གིས་ཐབས་ཇུས་ཐད་ནས་ཐུན་མོང་གི་སྐད་ཡིག་དེ་རེད་དེ་འདྲ་གི་སྲིད་ཇུས་རྫུན་བཟོ་རྟོག་བཟོ་བྱས་རེད་ད་དེ་དེ་འདྲ་ཞིག་ཡོད་མ་རེད་དེའི་སྐོར་དེ་སྲིད་ཇུས་དེ་སྔའི་ལོ་ལྔ་དྲུག་གི་སྒང་ལ་ཁོ་རང་ཚོ་རྩོད་པ་རྒྱག་རེད། ཚོགས་འདུའི་སྒང་ན་རྩོད་པ་རྒྱག་བ་རེད་ག་དུས་ན་རྩོད་པ་རྒྱག་ང་ཚོའི་བོད་ཀྱི་ས་ཆ་གི་ཐུན་མོང་གི་སྐད་ཆ་སྐད་ཡིག་དེ་བོད་ཡིག་རེད་མ་གཏོགས་རྒྱ་སྐད་མ་རྒྱ་ཡིག་མ་རེད་དེ་ཁོ་རང་ཚོ་རྩོད་པ་མང་པོ་རྒྱག་ཚར་རེད་དེ། རྒྱ་ནག་གི་སྤྱི་སྤྱོད་རྒྱལ་ཡོངས་ཀྱི་ས་ཆ་ནས་པེ་ཅིན་ནས་ཚོགས་འདུ་ཚོགས་ན་དེ་རྒྱ་སྐད་དེ་སྤྱི་སྐད་ཡིན་ན་འགྲིག་གི་རེད། ཡང་ཐུན་མོང་གི་དབུས་སྤྱི་སྤྱོད་ཀྱི་སྐད་ཡིག་ཏུ་བརྩིས་ན་འགྲིག་གི་རེད། ཡིན་ནའང་ང་ཚོ་བོད་ཀྱི་ས་ཁུལ་ཁག་ནས་བོད་ཡིག་བོད་སྐད་དེ་ཐུན་མོང་གི་སྐད་ཆ་རེད་བ། དེ་ལབ་ནས་གཞུང་ལུགས་ཀྱི་སྒང་ཡིན་ན་འདྲ། ཐད་ཀར་གྱི་ཅིག་ཚོགས་འདུའི་སྒང་ནས་གཏམ་བཤད་ཀྱི་སྒང་ནས་རྩོད་པ་མང་པོ་བྱས། སྐད་ཡིག་གི་ལྟེ་གནས་འཛིན་མཁན་བོད་ནང་གི་གྲོང་གསེབ་ཁག་དང་བོད་པའི་དགོན་སྡེ་ཁག་ཡིན་དུས་དགོན་སྡེ་ཁག་གིས་བོད་ཀྱི་སྐད་ཡིག་ནུས་པ་དེ་ཡར་རྒྱས་གཏོང་དགོས་པའི་ལམ་སྟོན་རྒྱ་ལོ་ལགས་ཀྱིས་འདི་ལྟར་གནང་གི་འདུག། བོད་མི་རིགས་འདི་སྐད་ཡིག་གི་ལྟེ་གནས་འཛིན་མཁན་ཕྱོགས་གཉིས་མ་ཞིག་ཡོད་མ་རེད། གཅིག་གྲོང་གསེབ་རེད་གཉིས་དགོན་པ་རེད་ད་དགོན་པ་ར་གྲོང་གསེབ་གཉིས་ཀྱི་ཉར་དགོས་རེད་མ་གཏོགས་འདི་ཕན་ཆད་ན་ང་ཚོས་ཉར་མཁན་གྱི group གཞན་འདྲ་ཞིག་ཡོང་ཐུབ་ཀྱི་ཡོད་མ་རེད་དེ་ཡིན་ཙང་དགོན་པ་ཡིན་ན་ད་མ་འོངས་པ་ན་ངའི་བསམ་ཚད་ན་ཁོ་རང་ཚོ་གི་བོད་ཀྱི་སྐད་ཡིག་འདི་ཡུན་རིང་གནས་དགོས་ན་བོད་ཀྱི་སྐད་ཡིག་གི་ནུས་པ་དེ་ཡར་རྒྱས་གཏོང་བ། ནུས་པ་ཡར་རྒྱས་གཏོང་བའི་ལ་སྤྱི་ཚོགས་བརྡ་ཆད། སྤྱི་ཚོགས་གསར་པའི་གནས་སྟངས་དང་སྤྱི་ཚོགས་གསར་པའི་གནས་ཚུལ་དེ་སྤྱི་ཚོགས་གསར་པའི་བསམ་བློ་དང་མཚོན་ཐུབ་བྱེད་དགོས། རྒྱུད་སྡེའི་བསྟུན་ཟད་གོ་སླ་བ་ནུབ་མོ་གི་མཚན་ཉིད་ཚང་བའི་བརྡ་ཆད་མང་པོ་གསར་བཟོ་བྱས་བོད་ཁུལ་ནང་ཁྱབ་བརྡལ་བཏང་དེ་ཕྱོགས་གཅིག་རེད་དེ་ང་ཚོའི་དགོན་པ་གི་སྒྲུབ་དགོས་རེད་ངས་བསམ་ན་དེ་ཕན་ཆད་ཀྱི་གྲོང་གསེབ་ཀྱི་ནང་ལ་ཁོ་རང་སོ་སོ་གི་གནའ་རབས་ཀྱི་ངག་རྒྱུན་གྱི་ཤེས་བྱ་མང་པོ་དེ་ལ་བརྟེན་ནས་ང་ཚོའི་གྲོང་གསེབ་ཀྱི་མི་རབས་རབ་དང་རིམ་པ་འུག་གི་སེམས་ཁམས་མ་བརླག་པ་དེ་བརྗེ་རེས་ཡོང་ར། དེ་ག་ནང་བཞིན་གྱི་དུས་གང་དུ་གྲོང་གསེབ་ཀྱི་ངག་རྒྱུན་གྱི་ཤེས་རིག་དེ་ཁོར་ཡུག་དུ་མ་བརླག་པ་བྱས་དུས་གང་དུ་ནས་ཀྱི་དོན་གཉེར་ཡིག་ཐོག་བར་ཕེབས་ཁོ་སོ་སོ་གྱི་བོད་སྐད་ཚུར་ལ་སྦྱང་ཐུབ་ཡ་ཀློག་ཐུབ་ཡ་སེམས་མ་གཉེར་ཐུབ་ཡ་ཨེ་འདྲ་ཞིག་བཏང་བྱས་ན་དེ་ཅིག་ང་ཚོ་གི་དུས་ཉེན་ཁ་འདི་རིམ་གྱིས་ཀྱི་ཐག་རིང་གྱི་གཏད་སུ་འགྲོ་ཐུབ་ན་ངེས་དུ་བསམ་སོང། བོད་ནང་བོད་སྐད་བེད་སྤྱོད་ཐོག་རྒྱ་ནག་གཞུང་གི་དམ་དྲག་གི་རྐྱེན་པས་ཉེན་ཁ་ཆེན་པོ་ཆགས་ཡོད་དུས། ཕྱི་ཕྱོགས་སུ་ཡོད་པའི་བོད་པ་དང་ཧི་མ་ལའི་རི་རྒྱུད་ཀྱི་མི་དམངས་ཚོས་ཕྱོགས་ཡོངས་ནས་བོད་སྐད་སྲུང་སྐྱོབ་ཐད་དོ་སྣང་དང་འགན་འཁུར་ཆེ་བ་བཞེས་དགོས་པའི་སྐོར། རྒྱ་གར་དབུས་གཞུང་གི་ཁྱབ་ཁོངས་ལ་དྭགས་དབུས་ནང་པའི་རིག་གནས་སློབ་གྲྭ་ཆེན་མོའི་ནང་བོད་ཀྱི་སྐད་ཡིག་རྩོམ་རིག་འཆད་ཁྲིད་གནང་མཁན་ཨ་ཅརྱ་བཀྲ་ཤིས་རྒྱལ་པོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡ་ལ།
བོད་ནང་ལ་ད་ལྟ་བོད་གི་ད་སྐད་ཡིག་གི་གནས་སྟངས་འགྲོ་ཆ་མཚོན་པ་ཡིན་ན་ཧ་ཅང་གི་ད་ཉེན་ཁ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་ཉེན་ཁ་ཆེན་པོ་ག་འདྲས་ཆགས་ཡོད་ཟེར་ན་ད་སྐད་ཡིག་རྩ་མེད་བཟོ་ཡག་གི་ད་སྲིད་ཇུས་ཡོད་པ་ཙམ་མ་ཟད་ད་ལག་ལེན་དངོས་སུ་བསྟར་ཡོང་གི་འདུག་བ་ད་དཔེ་ཆ་བཞག་ན་ད་མགོ་ལོག་དགའ་བདེ་རྫོང་ནང་ལ་སེང་འབྲུག་སྟག་རྩེ་གི་སློབ་གྲྭ་ཟེར་ཡག་དང་དེ་ཡི་གི་དཔེ་མཚོན་པའི་གི་བོད་ནང་ལ་བོད་ཡིག་གི་ད་སློབ་གྲྭ་མང་པོ་སྒོ་བརྒྱབ་སོང་བ་མེད་པ་བཟོས་སོང་བ། ད་ལྟའི་དཔེ་མཚོན་ཆེ་ཤོས་གཅིག་རེད། ཡང་ན་དཔེ་མཚོན་གཉིས་པ་དེ་སློབ་ཕྲུག་ཚོ་ད་དགུན་ཁ་གུང་གསེང་གི་སྐབས་ལ་བོད་ཀྱི་སྐད་ཡིག་གི་ད་ཅིག་ཕྱག་ལས་གནང་མཁན་མི་མང་པོ་ཅིག་གིས་ད་དགུན་ཁ་གུང་གསེང་གི་སྐབས་ལ་ཨ་ནི་བོད་ཡིག་ཟུར་ཁྲིད་བྱེད་ཡག་དང་ཟུར་ཁྲིད་བྱེད་ཡག་དམིགས་བསལ་གྱི་ཆེད་སྦྱོང་བྱེད་ཡག་གི་ད་ཟླ་བ་གཅིག་ཉི་མ་ཁ་ཤས་དེ་འདྲའི་ཆེད་སྦྱོང་བྱེད་མཁན་དེ་འདྲ་འདུག་བ། ད་དེ་ཚོ་ཡིན་ན་ཡང། རྒྱ་མི་གིས་ཡ་ཨ་ནི་ཆབ་སྲིད་གི་ད་སྒྲོ་བཏགས་ཤུགས་ཆེན་པོ་བྱས་ནས་ད་གོ་སྐབས་མེད་པ་བཟོ་འགྲོ་གི་ཡོད་རེད་ལྷག་པར་དུ་ད་ལོ་ཁ་ཤས་ཤིག་ནང་ལ་བོད་གི་ད་སྐད་ཡིག་གི་ཐོག་ལ་ཕྱག་ལས་གནང་མཁན་བཀྲ་ཤིས་དབང་ཕྱུག་ཁོང་བཙོན་འཇུག་བྱེད་ཡ་དང་བཙོན་གྲོལ་ཐོབ་པའི་རྗེས་ལ་ཡང་ག་ས་ག་ལ་ཡ་རྗེས་འདེད་དང་སུན་གཙེར་དང་གནོན་ཤུགས་མང་པོ་ཞེ་པོ་ཞིག་སྤྲད་སོང་བ་ད་དེ་ཚོ་ཚང་མ་ལ་ག་རེ་བཤད་ཀྱི་ཡོད་ཟེར་ན་ཨ་ནི་ད་བོད་པ་ཚོས་ཀྱི་བོད་ཀྱི་སྐད་དང་ཡི་གེ་ལ་སློབ་སྦྱོང་བྱེད་ཡག་དང། སྐད་ཡིག་དེའི་ནང་ལ་ཡོད་པའི་ཀྱི་ད་རིག་པའི་གནས་བཅུ་དེ་ཚོ་རྒྱུན་འཛིན་བྱེད་ཡག་གི་ད་ཁོར་ཡུག་དང་གནས་བབ་དང་ལག་ལས་ད་ཚང་མ་མེད་པ་བཟོ་འགྲོ་གི་ཡོད་རེད་བ་ད་དེ་འདྲས་ཡིན་དུས་ཨ་ནི་འཛམ་བུ་གླིང་གི་ལོ་རྒྱུས་ལ་ང་ཚོ་ཕྱིར་མིག་བལྟ་བ་ཡིན་ན་ད་ད་རྒྱ་ནག་དམར་པོའི་སྲིད་གཞུང་དེ་བས་གུ་ས་དོག་པོ་དང།

དེ་ནས་ལྷག་པར་དུ་ནང་པ་སངས་རྒྱས་པའི་གི་ཆོས་ལ་སློབ་གཉེར་བྱེད་མཁན་བོད་བརྒྱུད་ནང་བསྟན་བོད་སྐད་ཡིག་གི་ནང་ལ་ཡོད་པའི་གི་ད་ནང་པའི་གི་ཨ་ནི་མདོ་སྔགས་རིག་གནས་གྲུབ་མཐའ་ཐུན་མོང་མ་ཡིན་པ་ལ་འབྲེལ་བ་ཡོང་མཁན་གི་དེ་ནི་འཛམ་བུ་གླིང་གི་ཤར་ནུབ་གི་མི་སུ་ག་འདྲ་ཅིག་ཡིན་པ་ཡིན་ན་ཚང་མ་གིས་ཤུགས་བརྒྱབ་ནས་ད་སྐད་ཡིག་སྲུང་སྐྱོབ་དང་དར་སྤེལ་དང་རྒྱུན་འཛིན་བྱེད་ཡག་དེ་དུས་ཚིགས་གལ་ཆེན་པོ་གཅིག་གི་ཐོག་ལ་སླེབས་ཤག་འོ་དེ་ཞུ་ཡག་ཡིན། བོད་ནང་གི་བོད་པའི་སྤྱི་ཚོགས་ཁྲོད་སྐད་ཡིག་གི་ཉེན་ཁ་ཕྱོགས་གཉིས་ནས་ཡོད་པར་བློ་འཚབ་བྱེད་དགོས་ཆགས་ཡོད་པ་དེ་ནི་ཕྱོགས་གཅིག་ནས་བོད་ནང་གི་མཐོ་རིམ་ཤེས་ལྡན་མི་སྣ་གསོ་སྐྱོང་གི་སྒྲིག་འཛུགས་དེ་རྒྱ་ནག་གཞུང་གིས་མེད་པ་བཟོ་བཞིན་ཡོད་པ་དང་ཕྱོགས་གཞན་ཞིག་ནས་བོད་ནང་གི་བུ་ཕྲུག་ལོ་བཞི་ནས་དྲུག་བར་ཆ་ཚང་རྒྱ་ཡིག་དང་རྒྱ་སྐད་རིག་གནས་སློབ་ཁྲིད་བྱས་ཏེ་སྤྱི་ཚོགས་རིམ་པ་མཐོ་བ་དང་དམའ་བ་གཉིས་ཀའི་ནང་རྒྱ་ནག་གཞུང་གིས་བཙིར་གནོན་བཏང་སྟེ་བོད་པའི་སྐད་ཡིག་ལ་ཉེན་ཚབས་ཆེན་པོ་བཟོ་བཞིན་ཡོད་པ་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོའི་དགེ་རྒན་ཆེན་མོ་ཟུར་པ་དེང་སྐབས་ཀེ་ནེ་ཏྲ་ནང་གནས་བཞུགས་རྒྱལ་ལོ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། གོང་དུ་གསལ་བའི་ཤེས་ཡོན་སློབ་གསོའི་ལེ་ཚན་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་གཙོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ། ཡང་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་དེ་ལམ་ལྷོངས་ཆེན་པོ་བྱུང་བའི་གནད་དོན་དབྱེ་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་ཞུས་པ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དི་མཆོག་ཨ་མི་རི་ཀའི་ནང་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ནས་ཉི་ཤུ་གསུམ་བར་འཚམས་གཟིགས་གནང་ཞིང། ཨ་མི་རི་ཀའི་རྒྱལ་ཡོངས་ཚང་འཛོམས་གྲོས་ཚོགས་སུ་གསུང་བཤད་ཐེངས་གཉིས་གནང་མཁན་གྱི་རྒྱ་གར་གྱི་སྲིད་བློན་ཐོག་མར་དུ་གྱུར་བ་འདིས་ཡུལ་གྲུ་གཉིས་དབར་གྱི་འབྲེལ་བའི་འཕེལ་རིམ་གྱི་ཚད་གཞི་མཐོ་རུ་འགྲོ་བཞིན་པའི་མཚོན་རྟགས་གསལ་པོར་ངོས་འཛིན་བྱེད་བཞིན་འདུག། for the second time ད་རེས་ཀྱི་ཕེབས་བསུ་འདིས Biden སྲིད་གཞུང་གིས་རྒྱ་གར་དང་མཉམ་དུ་འབྲེལ་བ་ཧ་ཅང་ཟབ་མོ་བཟོ་རྒྱུའི་འདུན་པ་བཏོན་པ་རེད་ཅེས་ཨ་རིའི་རྒྱལ་ས Washington དུ་རྟེན་གཞི་བྱས་པའི American Enterprise Institute ཞེས་པ་སྲིད་ཇུས་ཉམས་ཞིབ་ཁང་གི་རྒྱ་གར་དང་ལྷོ་ཤར་ཨེ་ཤེ་ཡའི་ཉམས་ཞིབ་པ་རྒན་པ Sadanand Dhume ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་བྱུང།

རྒྱ་ནག་ཅེས་མིང་འབོད་གནང་མེད་ཀྱང་ཨ་རི་དང་རྒྱ་གར་དབར་གྱི་འབྲེལ་བ་འདིས་གོ་ལའི་འཐབ་ཇུས་ཀྱི་དམིགས་འབེན་ཞིག་རྒྱ་ནག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་པ་རེད། སྲིད་བློན་མོ་དི་མཆོག་གིས་ཨ་རིར་འཚམས་གཟིགས་ལ་སྲིད་འཛིན་བྷའི་ཏེན་མཆོག་གིས་ཕོ་བྲང་དཀར་པོའི་ནང་རྒྱལ་ཁབ་ཀྱི་ཚད་མཐོ་ཤོས་ཀྱི་སྣེ་ལེན་དང་གསོལ་སྟོན་བཤམས་ཏེ་ཕེབས་བསུ་ཞུས་ཡོད་པ་རེད། ཡང་ཕྱོགས་གཞན་ཞིག་ནས་ཨ་རིའི་ཕྱི་སྲིད་དྲུང་ཆེ་རྒྱ་ནག་ཏུ་འཚམས་གཟིགས་གནང་ནས་ཕྱིར་འཁོར་མ་ཐག་སྲིད་འཛིན་བྷའི་ཏེན་མཆོག་གིས་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་ཉིན་ཨ་རིའི་ནུབ་ཕྱོགས་ཁེ་ལི་ཧྥོར་ནི་ཡ་མངའ་སྡེའི་ནང་དཔལ་འབྱོར་བསྡུ་སྐུལ་གྱི་ལྷན་ཚོགས་ཤིག་གི་སར། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ། Dictator། སྟེ། སྲིད་དབང་སྒེར་གཅོད་པ་ཞེས་འབོད་ཡོད་པ་རེད་ལ། རྒྱ་ནག་གཞུང་གིས་དེར་ངོ་རྒོལ་བྱས་པ་དང་ཨ་རིར་ཡོད་པའི་རྒྱ་ནག་གཞུང་ཚབ་པ་ཤེ་ཧྥང་གིས་ཚེས་ཉི་ཤུ་གསུམ་ཉིན་གཏམ་བཤད་འདིར་མཇུག་འབྲས་ངན་པ་ཡོང་སྲིད་པའི་ཉེན་བརྡ་བཏང་ཡོད་པ་རེད། གནས་ཚུལ་འདི་བྱུང་བའི་དུས་ཚོད་དེ་ནི་སྲིད་བློན་མོ་དི་མཆོག་ཨ་རིར་ཕེབས་པ་དང་དུས་མཉམ་དུ་ཁེལ་ཞིང་སྲིད་འཛིན་བྷའི་ཏེན་མཆོག་གིས་སྲིད་བློན་མོ་དི་ལྷན་མཉམ་འབྲེལ་གསར་འགོད་ལྷན་ཚོགས་ཐོག་གསར་འགོད་པའི་དྲི་བར་བཀའ་ལན་གནང་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་སྲིད་དབང་སྒེར་གཅོད་པ་ཞེས་ཚིག་བརྗོད་བེད་སྤྱོད་བྱེད་སྟངས་འདིས་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་བར་གནོད་སྐྱོན་འགྲོ་རྒྱུ་མིན་ལུགས་གསུངས་པ་ལས་ཚིག་བརྗོད་དེ

འཕགས་བོད་ས་མཚམས་དང་དེ་བཞིན་རྒྱ་གར་དང་ཞི་བདེ་རྒྱ་མཚོའི་ཁུལ་གྱི་སྲུང་སྐྱོབ་དང་བདེ་འཇགས་ཀྱི་གནད་དོན་ཁག་ནི།
ཨ་རི་དང་རྒྱ་གར། རྒྱ་ནག། ཡུལ་གྲུ་གསུམ་དབར་གྱི་འབྲེལ་བའི་འཕེལ་རིམ་གྱི་ནང་འགག་རྩའི་རང་བཞིན་ཞིག་ཆགས་ཀྱི་ཡོད་པ་རེད། ཡང་སྲིད་བློན་མོ་དི་མཆོག་གིས་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་གཅིག་ཉིན་རྒྱལ་སྤྱིའི་ཡོ་ག་ཞེས་རྩ་རླུང་སྒོམ་སྦྱོང་གི་དུས་ཆེན་ཉིན་མོར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཨ་རིའི་ནང་གི་ཞལ་སློབ་དང Hollywood གློག་བརྙན་འཁྲབ་སྟོན་པ་གྲགས་ཅན Richard Gere དང། མངོན་གསལ་དོད་པོས་མཇལ་བའི་བརྙན་པར་མཐོང་རྒྱུ་ཡོད་ལ། དེ་བཞིན་ཨ་རིའི་ནིའུ་ཡོག་བོད་ཁང་གི་འགན་འཛིན་སྐུ་ཞབས Robert Thurman ལགས་དང་ཟུར་དུ་དམིགས་བཀར་མཇལ་འཕྲད་གནང་བ་དེ་ནི་སྲིད་བློན་མོ་དི་མཆོག་གིས་ནང་པའི་རིག་གཞུང་ལ་ཆེ་བསྟོད་ཞུ་བ་དང་ཆབས་ཅིག་རྒྱ་ནག་ལ་ཆབ་སྲིད་ཀྱི་བརྡ་ལན་ཞིག་སྤྲད་ཡོད་མིན་དོགས་སློང་གི་དྲི་བ་ཞིག་ཏུ་གྱུར་ཡོད་པར་ངོས་འཛིན་བྱེད་ཀྱི་འདུག་སྐུ་ཞབས་རི་ཅར་གྷེར་དང་སློབ་དཔོན་རོ་པར་ཐ་མན་རྣམ་གཉིས་ནི་ལོ་ངོ་བཅུ་ཕྲག་འགའ་ཤས་རིང་བོད་དོན་ཐད་འགྱུར་མེད་ཀྱི་རྒྱབ་སྐྱོར་གནང་མཁན་ཡང་ཡིན་པ་རེད། has not gone unnoticed by the Chinese ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སློབ་མ་གྲགས་ཅན་དང་མཇལ་འཕྲད་གནང་བ་འདིའི་བརྒྱུད། སྲིད་བློན་མོ་དི་མཆོག་གིས་སུ་དང་མཇལ་མོལ་གནང་མིན་གྱི་རང་དབང་ཐད་ཐེ་བྱུས་བྱ་རྒྱུའི་དབང་ཆ། རྒྱ་ནག་ལ་མེད་པ་བརྡ་ལན་ཞིག་སྤྲད་པ་རེད་ཅེས Sadanand Dhume ལགས་ཀྱིས་འགྲེལ་བརྗོད་གནང་བྱུང། སྤྱིར་རྒྱ་ནག་དང་ཨ་རིའི་དབར་སྤྱི་ཟླ་གཉིས་པའི་ནང་རྒྱ་ནག་གི་སོ་པའི་ལྒང་བུ་ཨ་རིའི་ས་ཁོངས་ཀྱི་མཁའ་དབྱིངས་སུ་གཏོར་བའི་གནས་ཚུལ་བྱུང་བ་ནས་བཟུང་ཕྱོགས་གཉིས་དབར་གྱི་འབྲེལ་ལམ་སྡུག་པོ་ཡོད་པ་དེ་ད་དུང་ཇེ་སྡུག་ཏུ་སོང་ཡོད་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་བཞིན་ཡོད་ཅིང། ཨ་རིའི་ཕྱི་སྲིད་དྲུང་ཆེ Blinken མཆོག་གིས་རྒྱ་ནག་གི་འཚམས་གཟིགས་ཀྱི་དམིགས་ཡུལ་གཙོ་བོ་ནི་ཡུལ་གྲུ་གཉིས་དབར་གྱི་འབྲེལ་ལམ་སྤྱི་དང་ལྷག་པར་དུ་དམག་འཁྲུག་གདོང་གཏུག་མི་ཡོང་བར་སྔོན་འགོག་གི་འབྲེལ་ལམ་སླར་གསོ་གནང་ཆེད་ཡིན་ན་ཡང་འབྲེལ་ལམ་སླར་གསོའི་ཐད་ཤུགས་རྐྱེན་ཇི་ཙམ་བྱུང་ཡོད་མེད་ཐེ་ཚོམ་གྱི་གནས་སུ་གྱུར་ཡོད་པ་རེད་གནས་ཚུལ་འདི་ཕྱོགས་སྒྲིག་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན།
ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་འདི་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་ནས་ཉེར་གཉིས་བར། མང་མོས་འོས་བསྡུའི་མཇུག་བསྡོམས་དང་འབྲེལ་བའི་ཚོགས་ཆེན་རྒྱས་འཛོམས་བྱུང་བའི་ཐོག་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་དང་འབྲེལ་བའི་བཀའ་སློབ་ཞིབ་རྒྱས་བསྩལ་འདུག་པས། ཚན་པ་ལྔ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྤྱིར་བཏང་དུས་རབས་ཉེར་གཅིག་པའི་གོ་ལ་གཅིག་གྱུར་དུ་འབོད་པ་འདི་ལ་བརྟེན་ནས། འཛམ་གླིང་ཤར་ལྷོ་ནུབ་བྱང་གི་རྒྱལ་ཁབ་ཁག་ཕན་ཚུན་གྱི་བར་ལ་ཆབ་སྲིད་དང་དཔལ་འབྱོར། དམག་དོན། ཚན་རིག་ལག་རྩལ་སོགས་བལྟོས་ཚབས་སྔར་བས་ཇེ་ཆེར་འགྲོ་བཞིན་ཡོད་པ་སྟེ། གནའ་སྔ་མོའི་ལོ་ངོ་བརྒྱ་ཕྲག་མང་པོའི་གོང་རོལ་གྱི་ཁེར་རྐྱང་ཚུགས་ཐུབ་ལྟ་བུའི་ངང་ལ་སྐྱིད་ན་སྡུག་ན་རང་གི་ས་ཐིག་འོབས་རིའི་ནང་ལོགས་ནས་མི་ཚེ་འཁྱོལ་ཐབས་བྱེད་པའི་དུས་རབས་དེ་ཉིད་ཡོལ་ཟིན་པ་ཡིན་པས། རང་ཅག་བོད་ཀྱི་གནས་བབ་དེ་ཡང་རང་དབང་དང། རང་བཙན་སོགས་ཆབ་སྲིད་ཀྱི་ལམ་ལུགས་གནས་བབ་གང་འདྲ་ཞིག་ཏུ་འཕོ་འགྱུར་བྱུང་ཡང། ཁྱིམ་མཚེས་རྒྱལ་ཁབ་གཞན་གཅིག་ལ་ཡང་འབྲེལ་བ་རྩ་ནས་མེད་པར། ཁེར་རྐྱང་ཚུགས་ཐུབ་ཏུ་གནས་ཐབས་མེད་པའི་དངོས་ཡོད་གནས་ཚུལ་གྱི་དབང་གིས། གལ་སྲིད་བོད་རང་ཉིད་ཀྱི་སྐད་ཡིག་གི་ནང་དུ་ཡོད་པའི་ཆོས་ལུགས་དང་རིག་གནས་སོགས། བོད་མི་རིགས་ཀྱི་བསམ་བློའི་དགོས་མཁོ་བསྐང་ཐུབ་པ་ཙམ་ཞིག་མིན་པར། འགྲོ་བ་མིའི་རིགས་ལ་བསམ་བློའི་དཔལ་ཡོན་ངེས་ཅན་ཞིག་སྤྲོད་པའི་ནུས་པ་བླ་ལྷག་ཏུ་ཡོད་པ་དེ་དག་འཛིན་སྐྱོང་སྤེལ་གསུམ་བྱེད་པའི་རང་དབང་དང། ཐོབ་ཐང་ཆ་ཚང་རག་པ་ཡིན་ན། ཕྱི་འབྲེལ་དང་རྒྱལ་སྲུང་སོགས་རྒྱ་ནག་དབུས་གཞུང་གིས་སྟངས་འཛིན་བྱས་ཀྱང་མ་འཐུས་པ་མེད་པར་གཟིགས་པ་དེ་ནི། མགོན་པོ་མཆོག་གིས་འཛམ་གླིང་གི་མ་འོངས་པ་དང་རྒྱ་ནག་གི་མ་འོངས་པ། བོད་ཀྱི་མ་འོངས་པ་བཅས་ལ་ཁེ་ཕན་ཡོད་པའི་དགོངས་འདུན་རྨ་མེད་པ་འདོན་པར་མཛད་པ་དེ་ཡིན། ད་དུང་དེ་བས་ཀྱང ྋགོང་ས ྋརྒྱལ་དབང་མཆོག་སྐུ་སྒེར་གྱི་གཟིགས་ཕྱོགས་གལ་འགངས་ཆེ་བ་གཞན་ཞིག་ནི། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ལོར་རྒྱ་ནག་ཏུ་ཕེབས་ཏེ་པེ་ཅིན་སོགས་སུ་ཟླ་ངོ་དུ་མ་བཞུགས་པའི་སྐབས་སུ། སྐབས་དེར་ཨུ་རུ་སུ་དང་རྒྱ་ནག་སོགས་འཛམ་གླིང་གི་དམར་ཤོག་ལམ་ལུགས་ཡིན་པའི་རྒྱལ་ཁབ་ཁག་ཏུ། སྐད་གྲགས་ཆེ་བའི་རྒྱལ་སྤྱིའི་གུང་ཁྲན་རིང་ལུགས་ཀྱི་ལྟ་གྲུབ་ཀྱི་ནང་དུ། རྒྱལ་མཚམས་རིས་མེད་རིང་ལུགས་ཞེས་པ་ཞིག་འབྱུང་གི་ཡོད་པ་དེ་ལ་རྒྱལ་བ་རིན་པོ་ཆེའི་ངོས་ནས་ཐུགས་ལ་བབ་པོ་བྱུང་སྟེ། དེའི་རྒྱུ་མཚན་ནི། ཁོང་ཚོས་རྒྱལ་ཁབ་གཅིག་གི་ས་མཚམས་ཆུ་མཚམས་ལ་རྩོད་རྙོག་སློང་གི་མེད་པར། འཛམ་གླིང་ཁྱོན་ཡོངས་ཀྱི་ངལ་རྩོལ་མི་མང་ཁ་ཐུབ་དང། འབྱོར་བ་སྐྱོ་ཤོས་ཡིན་པ་དེ་དག་གི་བདེ་སྡུག་གླེང་སློང་བྱེད་ཀྱི་ཡོད་པ་དེ་ནི། བསམ་བློ་རླབས་ཆེ་བ་ཞིག་ཏུ་གཟིགས་པའི་སྟབས་ཀྱིས་ཡིན་ཞིང། སངས་རྒྱས་བཅོམ་ལྡན་འདས་ཀྱི་དགོངས་གཞི་དང་ཡང་རྦད་དེ་མཐུན་པ་ཞིག་ཡིན་ཕྱིར། རྒྱལ་བ་རིན་པོ་ཆེའི་སྐུ་སྒེར་ངོས་ནས། རྒྱལ་མཚམས་ལ་གཙིགས་འཛིན་གནང་རྒྱུ་དེ་དེ་ཙམ་གྱིས་གལ་ཆེན་དུ་གཟིགས་ཀྱི་མེད་པ་སོགས་མདོར་ན། ད་ལྟའི་དབུ་མའི་ལམ་ཞེས་པའི་གཉིས་ཕན་གྱི་སྲིད་ཇུས་དེ་ཡི་འབྱུང་ཁུངས་དང་རྒྱབ་ལྗོངས་ཀྱི་གནས་ཚུལ་དེ་ལྟར་ཆགས་ཀྱི་ཡོད། ཕྱི་དངོས་པོ་ཡར་རྒྱས་འགྲོ་ཡག་ཆ་བཞག་པ་ཡིན་ན་ང་ཚོ་དེ་སྔ་བོད་ལ་ཡང་མུ་ཟི་ནོར་ཉན་པོ་ཞིག་བཟོ་ཤེས་ཀྱི་ཡོད་མ་རེད་ཟས་རྟ་མགོ་ནོར་ཉན་པོ་ཞིག་བཟོ་ཤེས་ཀྱི་ཡོད་མ་རེད་དེ་འདྲ་ཞིག་གི་སྟབས་ལུང་པ་ནས་ཁོབ་ཁག་ལ་ང་ཚོ་ཡར་རྒྱས་འགྲོ་དགོས་བྱུང་ན་ང་ཚོ་བོད་པ་སྤྱི་ཁོག་གི་ནང་ས་ཡོང་ཐུབ་ཡག་ཁག་པོ་རེད། ཚར་རེ་དེ་འདྲ་སོང་བ་ཡིན་དུས་ཚར་ནས་ད་ང་རང་ཚོའི་ཆོས་དང་རིག་གཞུང་གི་འགྲོ་སྟངས་འདི་དེ་ང་རང་ཚོས་འགན་འཁྱེར་དེ་ང་རང་ཚོས་འགན་འཁྱེར་ཐུབ་པ་བྱེད་ན་ང་རང་ཚོས་འགན་འཁྱེར་བ་ནང་བཞིན་གྱི་སྐབས་སུ་བབས་པའི་བྱེད་སྒོ་སྣོན་འཕྲི་ག་རེ་བྱེད་དགོས་ཡོད་པ་དེ་སོ་སོ་རང་གི་རང་དབང་གཙང་མའི་ཐོག་ནས་བྱེད་ཐུབ་པ་ཞིག་བྱུང་བ་ཡིན་ན་དེ་ང་ཚོས་བྱེད་ཐུབ་ཡ་ད་ང་ཚོ་ལ་འོས་ཤོས་རན་ཤོས་ཅིག་ཡིན།

ལུང་པའི་སྐད་ཅིག་གིས་བཤད་ཀྱི་ཡོད་མ་རེད། ངལ་རྩོལ་མི་མང་འཛམ་བུ་གླིང་འདི་སྒང་ལ་ཡོད་བསྡད་པའི་མི་དཀའ་ལས་ཁག་ཤོས་དང་སྡུག་བསྔལ་མང་ཤོས་མྱོང་མཁན། ཐོབ་ཐང་ཉུང་ཤོས་ཡིན་དེ་ངན་དེ་སྐྱིད་དེ་རྒྱལ་མཚམས་ཀྱི་དབྱེ་བ་མེད་པ། ཨེ་ནི་ཐོབ་ཐང་རྩོད་ཡ་དེ་དངོས་གནས་རླབས་ཆེན་རེད་བསམ་ནས་དྲན་བསྡད་ཡོད། བྱས་འདི་འདྲའི་ཅིག་གང་འདྲ་ཅིག་སོ་སོའི་བསམ་བློའི་ནང་ལ་ཡ། མི་རིགས་གཅིག་གི་ཆོས་དང་རིག་གཞུང་དང། རིག་གཞུང་གི་རྒྱས་ཆོད་པ། རིག་གཞུང་གི་དབྱེ་མཚམས་ཕྱེ་བའི་སོ་སོ་ཁེར་རྐྱང་གི་ཐོབ་ཐང་གཅིག་པོ་རྩོད་ཡ་དེ་དེ་ཙམ་གལ་ཆེན་པོ་ཞིག་ལ་བརྩི་གི་མེད། དེ་ངའི་བསམ་ཚུལ་རེད། བསམ་ཚུལ་བདེ་སྐྱིད་ལྟས་ཀྱི་ད་སོ་སོའི་གཅིག་གསར་བའི་བསམ་བློའི་གཏོང་སྟངས་རེད། ཨེ་ནི་དངོས་ཡོད་ཀྱི་གནས་ཚུལ་རེད། བདེ་སྐྱིད་ལྟས་ཀྱི་ད་གནས་ཚུལ་གྱི་འོག་ནས་ཨ་མདོ་དབུ་མའི་ལམ་ཟེར་ཡ་དེ་ཆགས་སྟངས་ལ་འདུག་སེ་ཆགས་པ་རེད།

བོད་ཀྱི་ཆོས་དང་རིག་གནས་རྣམས། འཇིག་ཉེན་གྱི་གཡང་ས་ལས་སྐྱོབ་ཐུབ་པ་བཅས་ལ་དམིགས་ནས་སྲིད་ཇུས་དེ་འདྲ་ཞིག་བཟུང་བ་ཡིན་མོད་ཀྱི། ནང་རྐྱེན་བོད་མི་སེམས་ཤུགས་ལ་རྒྱ་ཅན་དག་གི་སེམས་ཤུགས་ཆག་པའི་རྐྱེན་དུ་གྱུར་བ་ཡིན་ན། ལོ་རྒྱུས་ལ་འགན་མ་བཟོད་པའི་གནས་ཚུལ་འབྱུང་རྒྱུ་ཡིན་པ་དང། ཕྱི་རྐྱེན་གལ་འགངས་ཆེ་ཤོས་ཁག་ཅིག་ནི། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོར་ཨུ་རུ་སུའི་དམར་ཤོག་མཉམ་འབྲེལ་དུ་གྲགས་པ་ཐོར་ཞིག་ཏུ་ཕྱིན་པ་སོགས་འཛམ་གླིང་གི་དམར་ཤོག་ཡིན་པའི་རྒྱལ་ཁབ་མང་པོ་ཞིག་ལ་དབྱེ་འཁྲུག་བསླངས་ནས་མི་མང་གི་ཟུངས་ཁྲག་བཞུར་མ་དགོས་པར་མི་མང་གིས་འཚེ་མེད་ཞི་བའི་ལམ་ནས་ངམ་སྟོན་དང་ཁྲོམ་སྐོར་སོགས་ཀྱི་ནུས་པ་ལ་བརྟེན་ནས་གཅིག་སྡུད་རིང་ལུགས་ཀྱི་སྒྲིག་འཛུགས་ཐོར་ཞིག་ཏུ་ཕྱིན་ཏེ། བཙན་བཟུང་དང་བཙན་འཛུལ་བྱས་པའི་ཡུལ་ལུང་མང་པོ་ཞིག་ལ་རང་དབང་དང་རང་བཙན་ཐོབ་པ་སོགས་ལོ་རབས་དགུ་བཅུ་བའི་འགོ་སྟོད་ཀྱི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་འགྱུར་འགྲོས་བཅས་ཕྱོགས་ཡོངས་ལ་བསམ་གཞིགས་ནན་ཏན་གནང་བའི་མཐའ་མར། བཀའ་ཤག་གཙོས་པའི་བཙན་བྱོལ་བོད་གཞུང་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་སོགས་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམས་ལ་གྲོས་མོལ་གལ་ཆེན་ཞིག་གནང་བ་ནི། ཐོག་མར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་ཡིན་པ་དང། བཙན་བྱོལ་བོད་གཞུང་གི་སྒྲིག་འཛུགས་མ་ལག་དང་བཅས་པ་གསར་འཛུགས་སྐྱོང་ཁུར་གནང་མཁན་གོང་ན་མེད་པ་དེ་ཉིད་ཀྱི་ངོ་བོའི་ཐོག་ནས་དབུ་མའི་ལམ་གྱི་སྲིད་ཇུས་དེ་ཉིད་དུས་དང་འཚམ་པར་གཟིགས་པ་ཞིག་ཡིན་མོད་ཀྱང། མགོན་པོ་མཆོག་ཉིད་ཀྱི་ཐུགས་ལ་གང་ཞིག་འཁོར་བ་དེ་ཐོས་ཀྱིན་མེད་པར། བོད་རྒྱ་ཆེའི་མི་དམངས་ཀྱི་བསམ་ཚུལ་ངོ་མ་ཤེས་རྟོགས་འབྱུང་བའི་ཕྱིར་དུ། མི་དམངས་ཀྱི་བསམ་ཕྱོགས་བསྡུ་བའི་མང་མོས་འོས་བསྡུ་བྱ་དགོས་པའི་དགོས་འདུན་བཏོན་པ་དེ། གོང་ས་མཆོག་ཉིད་ཀྱི་ངོས་ནས་གསུང་བཤད་སྔ་ཕྱི་བར་གསུམ་གྱི་ནང་དུ། བོད་ཀྱི་མདུན་ལམ་དང། ལས་དབང་ཐག་གཅོད་ཇི་ལྟར་བྱེད་པའི་མཐའ་མའི་ཐག་གཅོད་དེ། བོད་མི་མང་རང་གི་ལག་ཏུ་ཡོད་པ་དེར། འགྱུར་བ་གང་ཡང་མེད་པར་མཐའ་གཅིག་ཏུ་ཡིད་ཆེས་དང། ཚིག་ཐག་ཆོད་པོ་གནང་གི་ཡོད་པ་བཅས་ཀྱི་དབང་གིས། མང་མོས་འོས་བསྡུ་བྱ་དགོས་པ་དེ། དུས་སུ་བབས་པའི་དོན་དག་གལ་ཆེན་དུ་གཟིགས་པ་དེ་ཡིན།
ད་དེ་ནས། དགུ་བཅུ་གོ་གྲངས་ནང་འདྲ་བ། དགུ་བཅུ་དགུ་བཅུ་གོ་བཞི་གོ་གཉིས་འདྲ་བ་ཡིན་པ་ཡོད། ངས་གནས་ཚུལ་གོ་ཡག་ལ་ཡག་བོད་ནང་ལོགས་ནས་ད། ས་ཁུལ་མང་པོ་ད་མ་རེད་ལྷ་ས་ཁུལ་འདྲ་བ་ནས་ཁ་ཤས་ཁ་ཤས་བོད་པ་དངོས་གནས་རང་རིགས་ཀྱི་སེམས་ཤུགས་ཡོད་ན་ཡང་བོད་པ་ཁ་ཤས་ཀྱི་ཨེ་ནི་བསམ་བློའི་ནང་ལ་ཡག་ད། རྒྱ་མིའི་སྲིད་ཇུས་ཁི་ཡག་གི་གདུག་རྩུབ་དང་ཅིག་བུ་གའི་མུ་མཐུད་ནས་ད་འགྲོ་བསྡད་ཡག་ཅིག་དང། ཨེ་ནི་ཕྱི་ལོགས་ནས་ཅིག་རྒྱལ་བ་རིན་པོ་ཆེའི་ལངས་ཕྱོགས་དེ་ཨེ་ནི་རྒྱ་མི་མཉམ་དུ་འགྲིག་ཡག་རང་ཅིག་རང་བཙན་གཙང་མ་བརྩོན་ལེན་མ་བྱས་པ་ཅིག་རྒྱ་མི་མཉམ་དུ་ད་འགྲིག་ཡག་ཅིག་ད་བསམ་བློ་གཏང་གི་ཡོད་པ་ཡིན་དུས་ཚོད་ནས་ད་ད་ང་ཚོ་ཤ་བསམ་བཏང་ས་མི་འདུག་ག་ཟེར་མཁན་བཟོ་འདྲ་དེ་འདྲའི་གི་བློ་ཕམ་བྱེད་ཀྱི་ཡོད་བསྡད་པ་ཅིག་གི་ང་གནས་ཚུལ་ཁ་ཤས་ཤིག་ནས་བྱུང་མང་པོ་རང་ད་མ་རེད། གནས་ཚུལ་དེ་གོ་ཡོང་དུས་ཨ་ནི་བསམ་བློའི་ནང་ལ་ཨའོ། ད་དངོས་གནས་ངའི་ངོས་ནས་ལྷག་བསམ་རྣམ་དག་བྱས་ནས་བང་སྒྲོགས་སུ་བསྒྲིགས་པ་ཡིན། ཡིན་ཏེ་ཡིན་ནའི་ད་དེ་བོད་རྒྱ་ཆེའི་མི་མང་གི་བསམ་བློའི་ནང་ལ་ཡང་སེམས་ཤུགས་ཆག་ཡག་གི་རྐྱེན་ལ་ཡང་གལ་སྲིད་ཕྱིན་པ་ཡིན་ན་ད་དེ་འགན་མ་བཟོད་པ་ཞིག་རེད། དེ་དང་ཆབས་ཅིག། རྒྱལ་སྤྱིའི་གནས་ཚུལ་འགྱུར་བ་ཤུགས་ཆེ་ཅིག་ཨུ་རུ་སུ་ལ་འགྱུར་བ་ཕྱིན་ད་དེ་སྔའི་གུང་ཁྲན་རིང་ལུགས་ཡིན་བསྡད་པའི་རྒྱལ་ཁབ་གཅིག་སྡུད་ཀྱི་ད་རྒྱལ་ཁབ་མང་པོ་ཞིག་ད་འགྱུར་བ་ཕྱིན་བྱས་འགྱུར་བ་འགྲོ་ཡ་དེ་གི་དེ་འཚེ་མེད་ཞི་བའི་ལམ་ལ་བརྟེན་ནས་མི་མང་གི་འཚེ་མེད་ཞི་བའི་ནི་ལས་འགུལ་བརྩམས་པའི་ཐོག་ནས་ཨ་ནི་འགྱུར་བ་ཕྱིན་བསྡད་པ་ཅིག་ཡིན་མདོར་ན་ཧྥི་ལི་པིན་ནས་བཟུང་ཅིག་ཅི་ལི་བར་དུ་ལ། ད་ག་ནང་བཞིན་གྱི་གཅིག་གུང་ཁྲན་རིང་ལུགས་ཀྱི་དམངས་གཙོའི་གཅིག་སྡུད་ཀྱི་ལུགས་པ་དེ་དེ་ནི་ཡུ་རོབ་ནང་ལོགས་ལ་ད་ཡོངས་རྫོགས་ལ་འགྱུར་བ་ཕྱིན་ཆད་མཐའ་མ་ཨུ་རུ་སུའི་འགྱུར་བ་ཕྱིན་ཆད་འགྲོ་སྲིད་པ་ཡིན་པ་རེད། དེ་འདྲ་ཡིན་དུས་རྒྱ་ནག་ནང་ལོགས་ལའང་ཁོ་ད་འགྱུར་བ་འགྲོ་སྲིད་པ་ཞིག་ད་གནས་ཚུལ་རེད་དེ་འདྲ་སོང་ཡིན་དུས་ས་ནས་ད་ཕྱིའི་རྐྱེན་ཡང་དེ་འདྲ་ཞིག་སླེབས་ཡོང་གི་ནང་གི་རྐྱེན་ཡང་བོད་ནང་ལོགས་ལ་ཅིག་ཕྲན་བུའི་ཅིག་སེམས་ཤུགས་ཆག་གི་ཡོད་རབས་དེ་འདྲའི་གི་གནས་ཚུལ་ཅིག་ངས་ཁ་ཤས་ཤིག་གོ་སོང། དེ་འདྲ་སོང་བ་ཡིན་དུས་ཡང་ད་ཏན་ཏན་བསམ་བློ་བཏང་དགོས་ཀྱི་ཆགས་ཀྱི་མེད་འགྲོ་བསམ་ཡོད། ས་དེ་འདྲ་ཡིན་དུས་ས་ནས་ད། རྩ་བ Strasbourg ནང་དུ་ཐོག་མའི་ཨ་མདའ་གང་སོགས་གྲོས་འཆར་ནང་ལོགས་ལ་བཏོན་ཡོད་རེད་མཐའ་མའི་ཐག་གཅོད་བོད་མི་མང་གི་ལག་པར་ཡོད་རེད་བོད་མང་ཆེ་བ་རེད་ཟེར་ནས་ཐོག་མཐའ་བར་གསུམ་འདི་བཤད་བསྡད་ཀྱི་ཡོད། ཚེ་འདི་འདྲ་སོང་བ་ཡིན་དུས་ད། ངའི་ངོས་ནས་ཨ་མདའ་དབུ་མའི་ལམ་ཟེར་བསྡད་ཡ་དེ་རན་ཤོད་ཅིག་དང། གཅིག་རྒྱ་མི་དང་འབྲེལ་བ་ཡོང་ཡ་དང་གཅིག་རྒྱ་མི་མཉམ་དུ་ལ་ཨ་ནི་གོ་བསྡུར་བྱེད་ཡ་གི་གོ་སྐབས་ཅིག་ད་དུས་ད་ལྟ་ཡིན་ནའི་བྱུང་ཡོད་མ་རེད་དེ་ཡིན་ནའི་རྒྱལ་སྤྱིའི་ཐོག་ལ་རྒྱབ་སྐྱོར་བྱེད་ཡག་དེ་ཞིག་རྒྱལ་སྤྱིའི་ཐོག་ལ་དངོས་གནས་ཅིག་བོད་པའི་ངོས་ནས་བསམ་བློ་གཏོང་ཡག་དེ་ད་གུ་བཤངས་བྱེད་ཡག་མེད་ན་མ་གཏོགས་ཡོད་ཚད་བྱས་ནས་ད་དངོས་གནས་དྲང་གནས་ཀྱི་ཉམ་ཆུང་ཚུལ་ལྡན་འདི་འདྲ་ཅིག་གི་ཐོག་ནས་ད་ཐབས་ཤེས་བྱེད་ཀྱི་ད་དངོས་གནས་དྲང་གནས་ཀྱི་བོད་པའི་ག་སོག་རེད་བོད་པའི་ཚོད་མི་ཟིན་པའི་ཨེ་ནི་རྒྱུ་མཚན་མེད་པའི་དབང་ཡོད་ཤེད་ངོམས་དེ་ད་རྒྱ་མི་རེད་ཤག་བཤད་ནས་འཛམ་བུ་གླིང་འདི་ག་ལ་གསལ་པོ་མཐོང་ཐུབ་ཡག་ཅིག་བྱུང་བསྡད་ཡག་རེད། དེ་འདྲའི་ཞིག་གི་ད་གནས་ཚུལ་འོག་ནས་བོད་པ་རྒྱབ་སྐྱོར་ཤ་ཚ་རང་བཞིན་ལས་དེ་ངས་བྱེད་ཀྱི། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་འདི་འཇམ་དཔལ་ཕུན་ཚོགས་ལགས་ཀྱིས་མུ་མཐུད་ནས་བརྒྱུད་བསྒྲགས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་བསྒྲིགས་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་གཞུང་རྩོམ་གསུམ་པ། ཀིརྟིའི་བླ་བྲང་ཞེས་པའི་ནང་དོན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ང། མཛོད་ཁང་བུང་མོར་མི་འགྲོ་བའི་རྒྱུ་མཚན་གཉིས་ཏེ། གཅིག་ནས་མཛོད་ཁང་བུང་མོར་དངུལ་ཡར་འཇུག་པ་ལས་མར་འདོན་སྲོལ་མེད་ལ། ཀིརྟི་བླ་མ། ན་རིམ་ལ་མཛོད་ཁང་བུང་མོར་དངུལ་ཡར་འཇུག་པ་ལས་མར་འདོན་པའི་ལས་འགན་མེད། དེ་བཞིན་དུ་ངས་བླ་བྲང་གི་རྒྱུ་ནོར་ལ་ཐད་ཀར་འཛིན་སྐྱོང་བྱེད་ཀྱི་མེད་པས་མཛོད་ཁང་བུང་མོར་འགྲོ་དགོས་དོན་མེད། གཉིས་ནས་ཀིརྟི་བླ་བྲང་ལ་ནོར་ལྷ་དཀོར་བདག་ཅིག་ཡོད་པ་དེ་ཧ་ཅང་མཐུ་བཙན་པོ་ཞིག་ཡིན་པར་གྲགས་ཤིང་ང་ཆུང་དུས་དཀོར་བདག་དེར་ཞེད་ཀྱི་ཡོད། དཀོར་བདག་འདི་ངས་མཐོང་མྱོང་མེད་ཀྱང་ངའི་ཨ་ཕས་དཀོར་བདག་འདི་དངོས་སུ་གཟིགས་མྱོང་སྐོར་གསུངས་བྱུང། སྔོན་མ་ཨ་ཕ་སྟག་ཚང་ལྷ་མོར་ང་ཐུག་པར་ཡོང་སྟེ། ཉིན་ཤས་རིང་ཀིརྟི་བླ་བྲང་དུ་སྡོད་སྐབས་ཀྱི་མཚན་མོ་ཞིག་ལ་ཁོང་ནམ་ཕྱེད་ཙམ་ལ་གཉིད་སད་དུས་ཁང་པའི་ནང་ཧྲིལ་པོར་འོད་ཀྱིས་ཁྱབ་པ་དང། གཟུགས་སྟོབས་ཆེ་ཞིང་སྨ་ར་རིང་པོ་ཅན་གོས་ཆེན་གྱི་རི་མོ་ནས་འོད་འཚེར་བ་ཞིག་མཇལ་ལུགས་གསུངས། དེ་དུས་གློག་སྒྲོན་གྱི་རིགས་མེད་པས་ནམ་རྒྱུན་མཚན་མོར་ཁང་པ་ནག་ཁུང་ཆགས་ཀྱི་ཡོད། ངའི་ཨ་ཕ་སྐྲག་ཐག་ཆོད་ནས་ཉལ་ཐུལ་གྱིས་མགོ་བཏུམས་ནས་ཁུ་སིམ་ངང་ཏོག་ཙམ་བསྡད་དེ་ཡང་བསྐྱར་སྒོའི་ཕྱོགས་སུ་བལྟ་བའི་སྐབས་ཁང་པའི་ནང་སྔར་བཞིན་འོད་ཀྱིས་ཁེངས་ཤིང་གཟུགས་སྟོབས་ཅན་གྱི་མི་དེ་ད་དུང་དེར་འགྲེང་ནས་ཡོད་པར་བརྟེན་ཨ་ཕས་བསྐྱར་དུ་མགོ་བཏུམས་ནས་བསྡད་པས་གང་ཙམ་ནས་གཉིད་དུ་ཤོར་འདུག་གཉིད་སད་ནས་བལྟས་དུས་མི་གཟུགས་སྟོབས་ཅན་འདི་མཐོང་ཡུལ་དུ་མེད་པར་གྱུར་འདུག་ངའི་ཨ་ཕས་གསུངས་པ་ལྟར་ན་འདི་ནི་ཀི་ཏི་བླ་བྲང་གི་དཀོར་བདག་ཡིན་འདུག་ང་གདན་ས་སྟག་ཚང་ལྷ་མོར་བསྡད་ཡུན་རིང་ཀི་ཏི་བླ་བྲང་གི་དཔལ་འབྱོར་གནས་སྟངས་ཡག་ཐག་ཆོད་ཡོད་པས་མཛོད་ཁང་སྦུག་མ་ནས་དངུལ་འདོན་དགོས་ཐུག་མྱོང་མེད་ཟེར་ཀི་ཏི་བླ་བྲང་ལ་དབོན་པོ་གསུམ་ཡོད་ཀྱང་དབོན་པོ་བགྲེས་པ་མ་གཏོགས་མི་གཞན་སུ་གང་ཡང་མཛོད་ཁང་སྦུག་མར་བསྐྱོད་མྱོང་མི་འདུག་ཕྱིས་སུ་ང་ལྷ་སར་བསྐྱོད་ཁར་དབུས་ཀྱི་གདན་ས་ཁག་ལ་སྐུ་འགྱེད་གཏོང་དགོས་པས་མཛོད་ཁང་མདོ་མ་ནས་དངུལ་འདོན་དགོས་བྱུང་ཡོད་ན་ཡང་མཛོད་ཁང་སྦུག་མའི་དངུལ་བཏོན་མི་འདུག་མཛོད་ཁང་སྦུག་མའི་དངུལ་རྣམས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་སྟེ་དམངས་གཙོ་བཅོས་བསྒྱུར་ཟེར་བའི་སྐབས་རྒྱ་ནག་གཞུང་གིས་གཞུང་བཞེས་བཏང་འདུག། ལོ་མང་རྗེས་སུ་ངའི་གོ་ཐོས་ལྟར་ན་རིག་གནས་གསར་བརྗེ་ཟེར་བའི་སྐབས་སུ་ཡང་དམར་སྲུང་དམག་གིས་མཛོད་ཁང་སྦུག་མའི་ཐད་ཀྱི་ས་ཞབས་ནས་དངུལ་འབོར་ཆེན་སྔོག་འཁྱེར་བྱས་སོང་ཟེར། ཀིརྟི་བླ་བྲང་ལ་དངུལ་སྒོར་མང་པོ་ཡོད་ན་ཡང་འདི་ནི་བླ་བྲང་ཁོ་ནར་བཀོལ་སྤྱོད་བྱེད་རྒྱུ་ཞིག་རེད་མི་འདུག་ཀིརྟི་བླ་བྲང་ལ་མངའ་ཞབས་ཀྱི་དགོན་པ་དང་ས་གནས་སྲུང་སྐྱོབ་ཀྱི་འགན་ཁུར་ཡོད་པས་ཁྱབ་ཁོངས་ཀྱི་དགོན་པ་ཁག་གི་ལྷ་ཁང་ཉམས་གསོ་དང་གསར་རྒྱག་ལྟ་བུའི་འགྲོ་གྲོན་རྣམས་ཀིརྟི་བླ་བྲང་ནས་གཏོང་དགོས་པར་མ་ཟད་དམག་འཁྲུག་གི་འགྲོ་གྲོན་དང་དམག་འཁྲུག་གི་སྐབས་མི་བསད་པའི་མི་སྟོང་ཡང་ཀིརྟི་བླ་བྲང་གིས་རོ་བདག་ལ་སྤྲད་ནས་རོགས་སྐྱོར་བྱེད་པ་དང་བླ་བྲང་གིས་དངུལ་འབོར་དེ་དག་ས་གནས་དེའི་འགན་ཁུར་མི་སྣར་སྤྲད་དེ་ཞིབ་ཆའི་དོན་གནད་རྣམས་ཁོ་ཚོར་ཐག་གཅོད་བྱེད་དུ་འཇུག་པ་ལས་ཀིརྟི་བླ་བྲང་གིས་ཐད་ཀར་ཐེ་བྱུས་མི་བྱེད། ང་ཆུང་ངུའི་དུས་སུ་ཀིརྟི་བླ་བྲང་གི་ཆབ་སྲིད་ཀྱི་འགན་དབང་ཡོངས་རྫོགས་ཀིརྟིའི་དབོན་པོ་འཇམ་དབྱངས་བསོད་ནམས་ཀྱིས་ལེན་གྱི་འདུག་དབོན་པོ་འཇམ་དབྱངས་བསོད་ནམས་ཀྱི་གོ་གནས་ནི་ཕ་ཤུལ་བུ་འཛིན་ཡིན་ཞིང་ཀིརྟིའི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གི་སྐུ་དུས་ནས་བཟུང་ཀིརྟིའི་མི་རྩ་ཐང་གི་མི་རྒྱུད་ཀྱིས་ཀིརྟིའི་དབོན་པོའི་གོ་གནས་དེ་རྒྱུན་འཛིན་བྱས་ཡོད། ཀིརྟི་བླ་བྲང་གི་ཆོས་སྲིད་གཉིས་ཀའི་མཐར་ཐུག་གི་དབང་ཚད་ང་ལ་ཡོད་ན་ཡང། ཉིན་རྒྱུན་གྱི་སྲིད་ཕྱོགས་གི་ལས་དོན་རྣམས་ཀིརྟིའི་དབོན་པོ་འཇམ་དབྱངས་བསོད་ནམས་ཀྱིས་ཐད་ཀར་འགན་འཁུར་ལེན་པ་དང་སྤྱིར་བཏང་གི་ཐག་གཅོད་རིགས་མང་པོ་ཞིག་ཐད་ཀར་དབོན་པོས་གནང་གི་རེད། ཡིན་ན་ཡང་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་གི་ཐོག་ཁོང་ལ་འདྲི་ཞིབ་བྱེད་པའི་དབང་ཆ་ཙམ་ལས་ཐད་ཀར་བཀའ་གཏོང་བ་དང་ལག་བསྟར་བྱེད་པའི་དབང་ཚད་མེད། ཀིརྟི་བླ་བྲང་གི་དབང་རིས་ཁྱབ་ཁུངས་ནི་མཛོད་དགེ་ཤོག་ཁག་བཅུ་གཉིས་ཙམ་མ་ཡིན་པར་རྨེའུ་རྒྱལ་པོ་སོགས་ཡུལ་ལུང་གི་དཔོན་པོ་དང་དཔོན་ཕྲན་མང་པོ་ཞིག་གིས་ཀིརྟི་ཚང་རང་གི་བླ་མར་བརྩི་གི་ཡོད་པར་བརྟེན་ཁོ་ཚོའི་མངའ་ཁོངས་ཀྱང་ཀིརྟི་བླ་བྲང་དང་ཀིརྟི་དབོན་པོའི་མངའ་འོག་ཏུ་རང་བཞིན་གྱིས་འདུས་པ་ལྟ་བུ་ཡིན་པར་མ་ཟད། གཞན་ད་དུང་རྒྱལ་རོང་དང་རྨེ་བ་ཐེ་བ་ཁུལ་ཐེ་བོ་ཁུལ་མཛོད་དགེ་དེང་སང་ཀན་ལྷོ་ཁུལ་ཁོངས་ཀྱི་ཧོར་ཚང་དང་ཀླུ་ཆུ་འབྲུག་ཆུ་དེ་བཞིན་དེང་སང་མཚོ་སྔོན་གྱི་ས་ཁུལ་ཁག་ཅིག་སོགས་མང་པོ་ཞིག་འདི་ལྟར་ཡིན་ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་ས་ཁུལ་འདི་དག་རང་བཞིན་གྱིས་ང་ཚོའི་ཆབ་སྲིད་ཀྱི་དབང་རིས་སུ་འདུས་པ་ལྟ་བུ་ཡོད། དེར་བརྟེན་ཀིརྟི་བླ་བྲང་གི་ཤུགས་རྐྱེན་ཐེབས་ཡུལ་ས་ཁོངས་ཤིན་ཏུ་རྒྱ་ཆེན་པོ་ཡིན། ཀིརྟི་བླ་བྲང་གི་ཁོངས་སུ་གཏོགས་པའི་ཡུལ་ལུང་སོ་སོའི་དྲག་པོའི་སྟོབས་ཤུགས་ནི་དམག་སྒར་གཏན་འཇགས་ཀྱི་རྣམ་པ་ཞིག་མ་ཡིན་པར་ཡུལ་དམག་གི་རྣམ་པར་གྲུབ་པ་ཞིག་ཡིན་ལ་ཡུལ་དམག་གི་དམག་རུ་སོ་སོར་དམག་དཔོན་གཉིས་རེ་དང་དམག་དར་སོགས་དྲག་པོའི་སྒྲིག་འཛུགས་ཀྱི་འགྲོ་སྟངས་མ་འདྲ་བ་རེ་ཡོད། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་བརྗོད་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། བཞི་པ། སྟག་ཚང་ལྷ་མོ་ཀིརྟིའི་དགོན་པ། སྟག་ཚང་ལྷ་མོ་ཀིརྟིའི་དགོན་པ་ནི་མདོ་སྨད་ལྷོ་རྒྱུད་ཀྱི་དགོན་པ་ཆེ་ཤོས་ཀྱི་གྲས་ཤིག་ཡིན་པ་དང་ང་ཚོས་ནམ་རྒྱུན་སྟག་ཚང་ལྷ་མོ་ཞེས་འབོད། སྟག་ཚང་ལྷ་མོ་ཀིརྟི་དགོན་པ་ནི་འབྲུག་དཀར་གཙང་པོའམ་ལྷ་མོའི་གནས་ཆུའི་སྟོད་རྒྱུད་དུ་ཆགས་ཤིང་ད་ལྟའི་ཀན་ལྷོ་བོད་རིགས་རང་སྐྱོང་ཁུལ་གྱི་རྨ་ཆུ་རྫོང་དང་ཀླུ་ཆུ་རྫོང་ལ་ཉེ་བར་ཡོད། བཤད་རྒྱུན་ལྟར་ན་དགོན་པའི་ཉེ་འཁོར་གྱི་ལུང་ཕུག་ཏུ་སྔ་མོ་གནས་བདག་གི་བཞོན་པ་སྟག་མོ་མ་བུ་ལྔ་གནས་ཤིང་དྲག་པོའི་ནགས་ཞེས་པའི་ནགས་ཚལ་སྟུག་པོ་ཞིག་ཡོད་པ་དེའི་གསེང་དུ་སྟག་མོ་མ་བུ་ལྔའི་སྟག་ཚང་ཞིག་ཡོད་པ་དང་སྟག་ཚང་འདི་དང་ཉེ་བའི་གནས་ཆུའི་འགྲམ་ན་བྲག་ཕུག་ཆེན་པོ་ཞིག་ཡོད་པ་དེའི་ནང་རྡོ་ལས་གྲུབ་པའི་དཔལ་ལྡན་ལྷ་མོའི་སྐུ་རང་བྱོན་ཞིག་ཡོད་པས་ལྷ་མོའི་གནས་བྱིན་ཅན་དུ་བརྩི་བ་ཞིག་ཡིན། སྟག་ཚང་དང་ལྷ་མོའི་གནས་ཀྱི་མིང་གཉིས་བསྡོམས་ནས་དགོན་པའི་མིང་ལ་སྟག་ཚང་ལྷ་མོ་ཞེས་ཐོགས་པར་གྲགས། སྟག་ཚང་ལྷ་མོ་ཆགས་པའི་ཡུལ་ལྗོངས་ཧ་ཅང་མཛེས་ཤིང་ལྟ་ན་སྡུག་པ་ཞིག་ཡིན། དགོན་པའི་མདུན་ཐད་ཀྱི་རི་རྩེར་བྲག་རྡོ་ཆེན་པོ་ཞིག་ཡོད་པ་དེའི་དབྱིབས་བཀོད་པཎ་ཞྭ་དང་འདྲ་ལ། དགོན་པའི་ནུབ་ཕྱོགས་སུ་བྲག་རྫོང་བརྗིད་ཆགས་ཅན་ཞིག་ཡོད། གནམ་གཤིས་དྭངས་བའི་སྐབས་སུ་དགོན་པའི་ནུབ་ཕྱོགས་ཀྱི་བྲག་རྫོང་དང་ཤར་ངོས་སུ་བྲག་དམར་པོ་དར་གྱི་ཅོད་པན་འདྲ་བ་ཡོད་པ་དེ་དག་གསལ་བོར་མཐོང་ཐུབ་པ་དང་ཞོགས་པར་དགོན་པའི་གླིང་གཞུང་བརྒྱུད་ནས་འབབ་བཞིན་པའི་རྒྱུག་ཆུའི་ཟེགས་མ་འཕྱོ་བ་འདི་རིམ་པས་སྨུག་ཞག་དཀར་པོར་གྱུར་ཏེ་མཐོ་ཞིང་གཟར་བའི་བྲག་རི་དང་ནགས་རི་སྤང་རི་བཅས་ཀྱི་ངོས་སུ་འཁྱུག་སྐྱོད་བྱེད་སྐབས་དེའི་བཀོད་པ་ལྷ་ཡུལ་ལྟར་སྣང་བས་དངོས་གནས་མཛེས་ཤིང་ཡིད་དབང་འཕྲོག་པའི་གནས་མཆོག་ཅིག་ཡིན། སྟག་ཚང་ལྷ་མོ་ཀིརྟི་དགོན་པ་ནི་ཀིརྟི་སྐུ་འཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གིས་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཞི་བཅུ་ཞེ་བརྒྱད་ལོར་ཐོག་མའི་རྨང་གཞི་བཏིང་བ་དང་རིམ་པས་འཕེལ་རྒྱས་སུ་ཕྱིན་ཏེ་ཀིརྟི་སྐུ་འཕྲེང་རིམ་བྱོན་གྱི་གདན་སའི་གཙོ་བོར་གྱུར་པ་ཞིག་ཡིན། སྟག་ཚང་ལྷ་མོ་ཀིརྟི་དགོན་པ་དང་དེའི་དགོན་ལག་ཁག་གི་དགོན་བདག་ནི་ཀིརྟི་རིན་པོ་ཆེ་དང་ཀིརྟི་བླ་བྲང་གི་སྒྲིག་འཛུགས་ཡིན། ང་སྟག་ཚང་ལྷ་མོ་ཀིརྟི་དགོན་པར་ཡོད་སྐབས་སྟག་ཚང་ལྷ་མོར་རྒྱུན་བཞུགས་གནང་མཁན་གྱི་གྲྭ་པ་གྲངས་བདུན་བརྒྱ་ལྷག་ཡོད། སྟག་ཚང་ལྷ་མོ་ཀིརྟི་དགོན་པར་དེང་སང་ཡོངས་གྲགས་སུ་མཚན་ཐོ་ཡོད་པའི་བླ་སྤྲུལ་གྲངས་ལྔ་བཅུ་ཡས་མས་ཤིག་ཡོད། བླ་སྤྲུལ་རྣམ་པའི་གོ་གནས་གཅིག་མཚུངས་མིན། དཔེར་ན་ཁ་ཤས་ནི་སྟག་ཚང་ལྷ་མོ་གསར་དུ་ཕྱག་འདེབས་གནང་བའི་སྐབས་སུ་དམིགས་བསལ་མཛད་རྗེས་ཡོད་མཁན་གྱི་བླ་མའི་ཡང་སྲིད་ངོས་འཛིན་ཞུས་པའི་རིགས་དང། ཁ་ཤས་ནི་ཆོས་འཆད་ཉན་དང་བསླབ་བ་སློབ་གཉེར་སོགས་ཆོས་ཕྱོགས་ཀྱི་བྱ་བའི་ཐོག་མཛད་རྗེས་རྒྱ་ཆེན་པོ་དང་ཀིརྟི་ཚང་གི་དབུ་བླ་གནང་བ་ལ་བརྟེན་ནས་ཡང་སྲིད་ངོས་འཛིན་ཞུས་པ། ཁ་ཤས་ཤིག་དགོན་པ་གཞན་གྱི་བླ་སྤྲུལ་སྟག་ཚང་ལྷ་མོར་ཕེབས་ནས་འགན་ཁུར་སྣ་ཚོགས་བཞེས་མྱོང་མཁན་སོགས་རིགས་མ་འདྲ་བ་སྣ་ཚོགས་ཡོད། བླ་སྤྲུལ་འདི་དག་ལ་ནང་ཆེན་ཡོད་མེད་ཀྱི་ཁྱད་པར་ཡོད། དཔེར་ན་སྟག་ཚང་ལྷ་མོར་ཀིརྟི་བླ་བྲང་གི་འོག་ཏུ་ནང་ཆེན།

མཚན་ཉིད་གྲྭ་ཚང་གི་མཁན་པོ་སུ་ཡིན་པ་དེས་ཚོགས་ཆེན་ཁྲི་པ་ཡང་གཅིག་ལྕོགས་སུ་གནང་དགོས་པའི་ལམ་སྲོལ་གསར་གཏོད་མཛད་ཡོད། སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དྲུག་ལོར་ཀིརྟི་སྐུ་འཕྲེང་བརྒྱད་པ་བློ་བཟང་འཕྲིན་ལས་ཚང་གིས་སྟག་ཚང་ལྷ་མོར་དུས་འཁོར་གྲྭ་ཚང་གསར་འཛུགས་གནང་བ་དང་དེའི་སྐབས་གསར་འཛུགས་གནང་བ་དང་ངའི་སྐབས་སུ་སྨན་པ་གྲྭ་ཚང་གསར་འཛུགས་བྱས་པས་དེང་སང་སྟག་ཚང་ལྷ་མོ་ཀིརྟི་དགོན་པར་གྲྭ་ཚང་བཞི་དང་མཁན་པོ་བཞི་ཡོད། མཁན་པོ་འདི་དག་གི་ཁྲོད་ནས་མཚན་ཉིད་གྲྭ་ཚང་གི་མཁན་པོ་ནི་སྔར་སྲོལ་ལྟར་ཚོགས་ཆེན་ཁྲི་པ་སྟེ་དགོན་པ་སྤྱིའི་ཁྲི་པའི་འགན་བཞེས་དགོས་ཀྱི་ཡོད་སྟབས་དགོན་པའི་གླིང་ཡོངས་རྫོགས་ཀྱི་ལས་སྣེ་མཐོ་ཤོས་འདི་ཡིན། སྔར་སྲོལ་ལ་མཁན་པོ་ཡོངས་རྫོགས་ངས་བསྐོ་གཞག་བྱེད་དགོས་ཀྱི་ཡོད་དུས་མཁན་པོ་སོ་སོའི་འོས་ཆོས་ཚང་མིན་ལ་བལྟས་ནས་བསྐོ་གཞག་བྱེད་ཀྱི་ཡོད། མཁན་པོ་སོ་སོས་ཆོས་ཕྱོགས་ཀྱི་ལས་འགན་གཙོ་བོ་དང་ལས་དོན་གཞན་དག་སྣེ་མང་ཞིག་གི་འགན་ཁུར་ལེན་དགོས་ཀྱི་ཡོད་པར་བརྟེན་ངས་འདི་དག་བསྐོ་གཞག་བྱེད་པའི་སྐབས་སོ་སོའི་ཁུར་འབབ་ཀྱི་ལས་འགན་ཇི་བཞིན་སྒྲུབ་ཐུབ་མིན་ལ་གཙོ་བོར་ལྟ་དགོས་ཀྱི་ཡོད་ན་ཡང་དེང་སང་ངས་བསྐོ་གཞག་བྱེད་ཀྱི་མེད། སྟག་ཚང་ལྷ་མོ་ལ་དབུས་གཙང་ཁུལ་གྱི་དགོན་སྡེ་ནང་བཞིན་ཁམས་ཚན་ཞེས་པའི་ལམ་ལུགས་འདི་མེད་ན་ཡང་གྲྭ་རྒྱུན་ཞེས་པ་སྐྱིད་སྡུག་ལྟ་བུའི་འགྲོ་ལམ་གཞན་པ་ཞིག་བརྩི་སྲོལ་ཡོད། དབུས་ཕྱོགས་ཀྱི་ཁམས་ཚན་ཟེར་བ་དང་སྟག་ཚང་ལྷ་མོའི་གྲྭ་རྒྱུན་གཉིས་ལ་ཁྱད་པར་དེ་ཙམ་མེད། གྲྭ་རྒྱུན་ནི་གཙོ་བོ་གྲྭ་པའི་ཡོང་ཁུངས་ས་ཕྱོགས་ཀྱི་ཐོག་ནས་ཕྱེ་བ་ཞིག་ཡིན། སྟག་ཚང་ལྷ་མོ་ཀིརྟི་དགོན་པར་གྲྭ་རྒྱུན་ཆེ་ཁག་དྲུག་སྟེ་ཡུལ་བའི་གྲྭ་རྒྱུན་དང་འབྲོག་པའི་གྲྭ་རྒྱུན་ཟ་རུའི་གྲྭ་རྒྱུན་གཙོང་རུའི་གྲྭ་རྒྱུན་ཚ་ཁོའི་གྲྭ་རྒྱུན་ཟམ་ཚའི་གྲྭ་རྒྱུན་སྟེ་གྲྭ་རྒྱུན་ཆེ་བ་དྲུག་དང་སྒྲོན་ཚའི་གྲྭ་རྒྱུན་སོགས་གྲྭ་རྒྱུན་ཆུང་ཁག་ཁ་ཤས་ཀྱང་ཡོད། གྲྭ་པ་ཞིག་དགོན་པར་ཐོག་མར་སྒྲིག་ཞུགས་བྱེད་པའི་སྐབས་སུ། ཡུལ་ཕྱོགས་དེའི་གྲྭ་རྒྱུན་གྱིས་འགན་འཁུར་ཏེ་གྲྭ་པ་དེའི་སྐྱིད་སྡུག་ལ་ལྟ་རྟོག་བྱེད་དགོས་པ་དང་དེ་ལ་དགེ་རྒན་བཀོད་སྒྲིག་དང་ཉིན་རེའི་དགོས་མཁོ་འདོན་སྤྲོད་ཀྱིས་མཚོན་ན་བའི་སྐབས་ནད་གཡོག་དང་མཐར་གྲོངས་པའི་སྐབས་སུ་བསྔོ་སྨོན་དགེ་སྒྲུབ་དང་ཕུང་པོ་དུར་སྐྱེལ་སོགས་ཀྱི་འགན་ཡོངས་རྫོགས་གྲྭ་རྒྱུན་གྱིས་འཁྱེར་དགོས་ཀྱི་ཡོད། སྟག་ཚང་ལྷ་མོ་གསར་དུ་ཕྱག་འདེབས་གནང་བའི་སྐབས་སུ། བཟའ་རུའི་དཔོན་པོ་བཟའ་ཁྲོ་རྒྱལ་དགེ་དང་བཟའ་ཁྲོ་རྒྱལ་དགེ་དང་ཞག་ལྡོམ་དཔོན་བཀྲ་ཤིས་བཟང་པོ་ཕུ་དུམ་འགོ་བ་ནོར་བུ་བཟང་པོ་བཅས་དཔོན་པོ་གསུམ་གྱིས་སྦྱིན་བདག་བྱས་ནས་བཞེངས་པ་ཞིག་ཡིན་སྟབས་འདི་དག་ལ་བསྟན་བདག་རྒྱལ་པོ་གསུམ་ཞེས་ཆེ་བསྟོད་བྱེད་སྲོལ་ཡོད་ཐོག་མའི་ཆར་སྟག་ཚང་ལྷ་མོའི་གྲྭ་རྒྱུན་གྱི་ཡོང་ཁུངས་གཙོ་བོ་ཡང་དཔོན་པོ་འདི་དག་གི་ཁྱབ་ཁོངས་ཀྱི་ས་ཁུལ་ཁག་ནས་ཡིན། རིམ་པས་གྲྭ་རྒྱུན་ཡོང་ཁུངས་ཀྱི་ཡུལ་ལུང་ལ་རྒྱ་སྐྱེད་སོང་ཡོད། སྟག་ཚང་ལྷ་མོའི་ཀིརྟིའི་དགོན་པ་ནི་ས་ཕྱོགས་དང་ཆོས་བརྒྱུད་ཀྱི་དབྱེ་བ་མེད་པའི་ཆོས་སྡེ་ཞིག་ཡིན་པ་ལས་ས་ཁུལ་བྱེ་བྲག་པ་དང་ཆོས་བརྒྱུད་ཀྱི་བྱེ་བྲག་པའི་དགོན་པ་ཞིག་མིན་པ་རེད། དེར་བརྟེན་དེང་སང་ཡང་གྲྭ་རྒྱུན་རྣམས་མདོ་སྨད་ཡོངས་ཀྱི་ས་ཁུལ་སྣ་ཚོགས་ནས་ཡོང་གི་ཡོད། དབུས་ཀྱི་གདན་ས་གསུམ་དང་སྟག་ཚང་ལྷ་མོའི་དབར། ཆོས་ཕྱོགས་ནས་འབྲེལ་བ་ཡོད་པ་ཙམ་མ་གཏོགས་དགོན་མ་ལག་དང་འཛིན་སྐྱོང་གི་སྒྲིག་འཛུགས་ལྟ་བུའི་འབྲེལ་བ་མེད། ང་ལ་མཚོན་ན་ངའི་སྐུ་ཕྲེང་དང་པོ་རོང་ཆེན་དགེ་འདུན་རྒྱལ་མཚན་ལྷ་སར་ཕེབས་ཏེ་རྗེ་རིན་པོ་ཆེའི་ཞབས་ལ་གཏུགས་ནས་སློབ་སྦྱོང་གནང་སྟེ་རྗེ་རིན་པོ་ཆེའི་སློབ་མའི་ནང་གི་གཙོ་བོ་ཞིག་དང་མཁས་པ་ཆེན་པོ་ཞིག་ཏུ་གྱུར། ཕྱིར་མདོ་སྨད་དུ་ཕེབས་ནས་ཚ་ཁོ་ཀིརྟིའི་མ་དགོན་ཞེས་ལོ་རྒྱུས་ཐོག་གི་ཀིརྟིའི་དགོན་པ་ཐོག་མ་འདི་བཞེངས་པའི་རྗེས་ནས་རིམ་གྱིས་སློབ་མ་དང་ལྷ་སྡེ་མང་པོ་འདུས་པར་བརྟེན་ཀིརྟི་སྐུ་ཕྲེང་རིམ་བྱོན་དང་དབུས་ཀྱི་གདན་ས་ཁག་གི་དབར་འབྲེལ་བ་བྱུང་བ་ཡིན། ཡིན་ན་ཡང་ཀིརྟིའི་དགོན་པ་མ་ལག་དང་གདན་ས་གསུམ་དབར་འཛིན་སྐྱོང་གི་ཐད་ནས་ཁོངས་གཏོགས་ཀྱི་འབྲེལ་བ་མེད། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་འདི་གར་བཞག་ནས་ལེ་ཚན་རྗེས་མར་གོང་དོན་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཁྲེན་ཆན་པའི་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།